ད་ག་ནང་བཞིན་འཕགས་པ་ཐོགས་མེད་ཀྱི་བྱང་ས། སྐབས་སུ་ཁ་སང་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་གཉིས་ཏོག་ཙམ་འདྲ་གི་མ་རེད་སྦྱོར་དངོས་མཇུག་གསུམ་དུ་རྒྱས་བསྡུས་ཀྱི་རིམ་པ་འདིས་མི་འདྲ་བ་ཡོད་རེད། གཅིག་ཏོག་ཙམ་རེ་མི་འདྲ་བ་ཡོད་རེད། ཨ་ནི་ཅིག་ལེན་དུས་སྒང་ལ་ཡང་ཅིག་གོ་ཅིག་གི་ཆོ་གའི་རིམ་པ་ཏོག་ཙམ་འདྲ་གི་མ་རེད། ད་འདིར་མཁས་པ་སོ་སོའི་གསུང་ཚུལ་མི་འདྲ་བ་ཡོང་གི་འདུག་ད་འདིའི་རྗེས་ལ་ང་ཚོ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་པའི་སྐབས་སུ་ལ་འདུག་སུའི་སྐོར་དེ་ཕག་ཅིག་ཁྱད་པར་ག་འདྲ་ཡོད་མེད་དེ་དུས་ཞུ་གི་ཡིན་རེད་པ།

སྐྱབས་འགྲོ་འདི་ནམ་རྒྱུན་ང་ཚོ་ཅིག་སྡོམ་པ་ཐམས་ཅད་ཀྱི་རྩོམ་གཞི་སྐྱབས་འགྲོ་དགོས་སྐོར་དང་ནམ་རྒྱུན་ང་བྱང་ཆུབ་སེམས་དཔའི་སྡོམ་པ་ག་འདྲ་ཞིག་ལེན་ནའི་དང་པོ་དཀོན་མཆོག་གསུམ་ལ་བདག་སྐྱབས་མཆི་ཟེར་ཡོང་གི་འདུག་བ་ཀོ་སྡོམ་པ་ཐམས་ཅད་ཀྱི་རྩོམ་གཞི་འདི་ག་རེ་རེད་ག་རེ་ཟེར་ན་སྐྱབས་འགྲོ་བྱེད་དགོས་པ་རེད་ད་ད་ནང་བཞིན་བྱང་ཆུབ་སེམས་ཀྱི་སྡོམ་པ་རང་རྒྱུད་ལ་སྐྱེ་བ་ལ་ཡང་རྩོམ་གཞི་ག་རེ་དགོས་རེད་ལབ་དུས་སྐྱབས་འགྲོ་དགོས་ཡོད་ཙང་སྐྱབས་འགྲོ་འདི་དེ་སྣོན་པ་བརྒྱབ་རེད་དེ་ཙང་ད་ཡན་ལག་བདུན་པོའི་སྒང་ལ་སྐྱབས་འགྲོ་སྣོན་པ་བརྒྱབ་བསྡོམས་པས་ག་ཚད་ཡན་ལག་བརྒྱད་སོགས་ཆགས་འགྲོ་གི་འདུག་བ་ད་སྡིག་པ་བཤགས་པའི་ལེའུ་ནང་ག་ཚད་ཕྱིན་སོང་ཟེར་ན་ཡན་ལག་བརྒྱད་ནང་གི་ཡན་ལག་བཞི་ཕྱིན་རེད། ད་སྐྱབས་འགྲོ་བརྩིས་པ་ན། ཡན་ལག་བཞི་ཕྱིན་ཚར་སོང་ཕྱག་འཚལ་བ། མཆོད་པ་འབུལ་བ་སྡིག་པ་བཤགས་པ་སྐྱབས་སུ་འགྲོ་བ། དེ་བཞི་ཕྱིན་ཚར་རེད། ད་དེ་ནས་ཡང་རྒྱས་བཤད་དེ་དུ་ག་རེ་ཕྱིན་ཟེར་ན་སྡིག་པ་བཤགས་པ་དེ་ཕྱིན་སོང། ད་སྡིག་པ་བཤགས་པ་དེ་དཔེ་གལ་ཆེན་པོ་ཡིན་ཟེར་དེ་ཁ་སང་ཞུས་ཡིན་པ། ང་རང་ཚོ་ད་ཅིག་རྒྱུད། སྡིག་ལྟུང་དྲི་མས་སྦགས་པ་དེ། ད་ནི་ང་ཚོ་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་ཕར་བཤགས་སྡོམ་མ་བྱས་ན། ཨ་ང་རང་ཚོའི་རྒྱུད་ལ་ལམ་གྱི་ཉམས་རྟོགས་སྐྱེ་ཡག་དཔེ་དཀའ་ལས་ཁག་པོ་ཡོད་ས་རེད་ཁ་སང་ཞུས་ཡིན་པ་ད་ཅིག་གི་མེ་ལོང་ལ་དཔེ་ཅིག་གཡའ་འགོས་ས་ད་ཅིག་སྡིག་སྒྲིབ་ཁ་སང་མེ་ལོང་ལ་གཡའ་འགོས་བསྡད་པ་ཡིན་ན་ད་མེ་ལོང་ནང་ལ་བྱད་བཞིན་གྱི་གཟུགས་བརྙན་ག་འདྲས་ཡག་པོ་ཡོད་ནའི་མཐོང་གི་མ་རེད་པ་དཔེ་དེ་ནང་བཞིན་ང་རང་ཚོའི་ཤེས་རྒྱུད་ལ་ག་རེ་སྡིག་སྒྲིབ་ཀྱི་འབག་བཙོག་འགོས་བསྡད་པ་ཡིན་ན་འགོས་པ་དེ་སྲིད་དུ་ང་རང་ཚོའི་རྒྱུད་ལ་ལམ་གྱི་རྟོགས་པ་སྐྱེ་ཐུབ་ཀྱི་མ་རེད་ད་ཁ་སང་དཔེ་མཚོན་མང་པོ་ཞུས་ཡིན་པ་རྗེ་བདག་ཉིད་ཆེན་པོ་དང་ད་ག་ནང་བཞིན་རྗེ་བཙུན་མི་ལ་རས་པ་དང་ད་དེ་འདྲའི་དཔེ་ཅིག་དངོས་འབྲེལ་སྐྱེས་བུ་ཞེ་པོ་བསམ་གྱིས་མི་ཁྱབ་པ་དེ་འདྲའི་རེད་དེ་བསགས་སྦྱང་ལ་ཞེ་པོ་འབད་ཀྱི་འདུག་པ་སྡིག་སྦྱོང་ལ་ཞེ་པོ་འབད་ཀྱི་འདུག་པ་ད་ང་རང་ཚོ་ལྟ་བས་ན་གོ་སྡིག་པ་སྦྱོང་བྱེད་དགོས་མི་དགོས་ཟེར་དེ་ཕལ་ཆེར་ཐེ་ཚོམ་མེད་པའི་བཟོ་རིག་རེད་ད། ཁ་སང། ཞུས་ཡིན་པ་ད་དེ་ཚོ་ཡང་ཡང་ཞུས་མྱོང་ཅིག་རེད་པ་ད་སྡིག་པ་ང་ཚོ་མང་པོ་བསགས་ཚར་རེད་སྐྱེ་བ་སྔ་མར་མང་པོ་བསགས་ཚར་ཚེ་འདི་ལའང་མང་པོ་བསགས་ཡོད་རེད་ད་དེ་ཚོ་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་སྡོམ་བྱས་རེད་པ་གཉེན་པོ་སྟོབས་བཞི་ཚང་པ་ཡིན་ན་མཚམས་མེད་ཀྱི་ལས་དང་ད་ག་ནང་བཞིན་ངེས་པའི་སྡིག་པ་ལྟ་བུ་ཡིན་ནའི་ཁོ་དག་འགྲོ་གི་རེད་དེའི་དཔེ་མཚོན་དེ་ལ་ག་རེ་ཟེར་ན་སོར་མོའི་ཕྲེང་བ་དང་ད་ག་ནང་བཞིན་མང་པོ་ཡོད་རེད་པ་བཤེས་སྤྲིང་ནང་ག་རེ་ཟེར་ན། བདག་ནི་སྔོན་ཆད་བག་མེད་གྱུར་པ་ལས་ཕྱིས་ནས་བག་དང་ལྡན་པར་ལྡན་གྱུར་ཏེ་ཟླ་བ་སྤྲིན་བྲལ་ལྟ་བུར་རྣམ་མཛེས་ཏེ་དགའ་བོ། སོར་ཕྲེང། མཐོང་ལྡན། བདེ་གཤེགས། གང་ཟག་བཞི་ཕར་མཚན་གཞི་བླངས། དེ་ཚོ་ཆ་ཚང། མཚམས་མེད་ཀྱི་ལས་སྟོབས་ཆེ་བ་ཞེ་པོ་བསགས་བསྡད་མཁན་གང་ཟག་ཤ་སྟག་ཆགས་བསྡད་རེད། བསགས་ནས་ཁོ་ག་རེ་ཟེར་ན་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་སྡོམ་བྱས་བྱས་ནས། སྡིག་པ་ཐམས་ཅད་ལྷག་མེད་དུ་དག་པ་ཙམ་དུ་མ་ཟད་ཚེ་འདི་ལ་ག་རེ་ཟེར་ན། དགྲ་བཅོམ་པའི་གོ་འཕང་ཐོབ་པ་ཤ་སྟག་ཆགས་བསྡད་རེད།

དགོང་དག་གཟིམ་པ་གནང་བའི་སྔོན་ལ་ག་རེ་ཟེར་ན་སྡིག་བཤགས་ཅིག་འོ་རེད་ཉིན་རེ་ཉིན་རེ་ལྟུང་བ་ཡིན་ན་འདྲ་སྡིག་པ་ཡིན་ན་འདྲ་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་སྡོམ་བྱེད་ཨ་དེ་ནས་ཐ་མ་དེ་ལ་བསྔོ་བ་ཅིག་རེ་བྱེད་ཐུབ་པ་ད་བྱུང་ན་ཉིན་རེ་ཉིན་རེ་ཉིན་ག་རེ་ཟེར་ན་ཡིག་བརྒྱ་ཉི་ཤུ་རྩ་གཅིག་རྩ་གཅིག་འདོན་རྡོ་རྗེ་སེམས་དཔའི་སྒོམ་སྟངས་དང་འབྲེལ་བའི་ཐོག་ནས་དེ་འདོན་ཐུབ་པ་ཡིན་ན་ཉིན་རེ་ཉིན་རེ་ང་ཚོ་སྡིག་པ་ཏོག་ཙམ་དཔེར་ཅིག་གཉེན་པོ་སྟོབས་བཞི་ཚང་ན་དག་འགྲོ་རེད་ལྟུང་བ་ཏོག་ཙམ་ད་ཅིག

ང་རང་ཚོ་རྒྱུད་པའི་སྡིག་སྒྲིབ་ཀྱི་སྦགས་བཙོག་འགོས་པ་འདི་ལ་གཉེན་པོ་སྟོབས་བཞི་ཚང་བའི་སྒོ་ནས་བཤགས་སྡོམ་བྱེད་ན་དེ་ཧ་ལས་པའི་གཅེས་སྤྲས་བྱེད་ཡག་བྱེད་ན་ཧ་ལས་པའི་གནད་འགག་ཆེ་པོ་ཅིག་རེད། རྒྱུན་དུ་དཔེ་ཆའི་སྟོབས་བཞི་ཚང་བའི་སྒོ་ནས་བཤགས་སྡོམ་བྱེད་དགོས་རེད་ཟེར་གི་འདུག་བ། ད་ང་ཚོ། ཅིག་གིས་ཉིན་ལྟར་དགོངས་དག་པའི་ཞིབ་མོ་ལགས་མ་འདི་ཅིག་ཐོན་ཡག་པོ་ཡོང་ཟེར་རེད། བྱས་ཙང་འདི་བྱས་པས་ན་ཁོ་སྡིག་སྒྲིབ་ཇེ་ཆུང་ཇེ་ཉུང་ཇེ་ཉུང་འགྲོ་གི་རེད་ཨ་ཉམས་རྟོགས་ཀྱི་རྟོགས་པ་འདི་ག་ལེ་ག་ལེ་མྱུ་གུ་ཡག་དོན་ལེགས་རེད་བ། འོ་འདུག་ཟེར་རེད་འདི་གནད་འགག་ཆེ་པོ་ཡིན་ཟེར་གསུངས་སོང། ལྷག་པར་དུ་ད་ང་རང་ཚོ་འདིའི་སྐབས་སུ། སྡིག་བཤགས་བྱེད་ཡག་གཙོ་བོ་བྱང་ཆུབ་སེམས་རང་རྒྱུད་ལ་སྐྱེ་བའི་ཆེད་དུ་རེད་འདུག་ག། བྱས་ཙང་ཁ་སང་མ་ག་རེ་ཕྱག་འཚལ་བའི་ཡན་ལག་མཆོད་པ་ཕུལ་བའི་ཡན་ལག་སྡིག་པ་བཤགས་པ་སྐྱབས་འགྲོ་དེ་ཆ་ཚང་ག་རེ་ཟེར་ན་བྱང་ཆུབ་སེམས་རྒྱུད་ལ་སྐྱེ་བའི་ཡན་ལག་ལྟ་བུ་ཅིག་ལ་བར་མཁོ་ཡ་རེད་དུ་ཟེར། བྱས་ཙང་དང་པོ་ག་རེ་ཟེར་ན་ལེའུ་གཉིས་པོ་འདི་འགོ་རྩོམ་དུས་སྒང་ག་རེ་རེད་རིན་ཆེན་སེམས་དེ་བཟུང་བར་བྱ་བའི་ཕྱིར། ཡོན་ཏན་དྲི་མ་མེད་དང་སངས་རྒྱས་དང་ག་རེ་ཟེར་ན་ཅི་ཞིག་ཆོས། ད་ག་ནང་བཞིན་དང་དེ་ནས་མ་ཅིག་སྡིག་པ་བཤགས་ཡ་ན་དག་ན་ཆ་ཚང་ལ་ག་རེ་རིན་ཆེན་སེམས་དེ་བཟུང་བར་བྱ་བའི་ཕྱིར་སྡིག་པ་བཤགས་ཀྱི་ཡིན། རིན་ཆེན་སེམས་དེ་བཟུང་བར་བྱ་བའི་ཕྱིར་ཕྱག་འཚལ་གྱི་ཡིན། རིན་ཆེན་སེམས་དེ་བཟུང་བར་བྱ་བའི་ཕྱིར་སྐྱབས་སུ་འགྲོ་བར་བྱེད་ཀྱི་ཡིན། དེ་ཆ་ཚང་མ་ཅིག་རིམ་པ་བཞིན་དུ་སྦྱར་རྒྱུ་རེད། ཡ། ད་བེ་ཅིན་འདི་འདྲ་ཟེར་བ། ད་ང་ཚོ་ག་རེ་ཟེར་ན་གསུམ་པ་ག་རེ་བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བའི་ལེའུ་འདིའི་རྗེས་ད་ལེའུ་འདི་ནང་ལ་ག་ཟེར་ན་སྦྱོར་བའི་ཡན་ལག་ནང་ཡན་ལག་ག་ཚོད་ལྷག་དེ་རེད་ཡན་ལག་བརྒྱད་ཕྱིན་ཚར་སོང་ད་ཡན་ལག་བརྒྱད་ནང་ག་ཚོད་ལྷག་དེ་རེད་ཟེར་ན་བཞི་ལྷག་དེ་རེད་རྗེས་སུ་ཡི་རང་བའི་ཡན་ལག་བྱས་ད་ག་ནང་བཞིན་འོ་ལགས་སོ། ཆོས་འཁོར་བསྐོར་བར་བསྐུལ་བའི་ཡན་ལག་མྱ་ངན་ལས་མི་འདའ་བའི་ཡན་ལག་བསྔོ་བའི་ཡན་ལག་དེ་འདྲའི་ཡན་ལག་བཞི་ཆགས་སོང་ན་ཨ་ནི་གཞན་ནས་ཨ་ནི་བྱང་ཆུབ་སེམས་དཔའ་སྦྱོང་ཡག་གི་རིམ་པ་དེ་ཡོང་གི་རེད་འོག་ཏུ་ཡོང་གི་རེད་ད་ང་ཚོ་ས་བཅད་ངོ་ཏུ་བྱས་མིན་ན། རྩ་བའི་ས་བཅད་གསུམ་པོ་གཉིས་གཅིག་པུ་རེད་པ་ག་ཟེར་ན་འོ་ལགས་སོ།

ད་གཉིས་པ་དངོས་གཞི་ཟེར་བཏང་བ་ལ་བྱང་ཆུབ་སེམས་དཔའི་སྡོམ་པ་དངོས་གཞི་དེ་ལེན་ཡག་དེ་རེད། འདི་ཡང་མི་འདྲ་བ་ཡོད་རེད་བྱང་ས་དང་ག་རེ་སྤྱོད་འཇུག་གཉིས་ཀྱི་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་མི་འདྲ་བ་གོ་རིམ་འདི་ལ། སྤྱོད་འཇུག་ལྟ་བུ་ཡང་དང་པོ་སྨོན་པའི་སེམས་ཙམ་བསྐྱེད། སེམས་པ་རྒྱ་ཙམ་བསྐྱེད་བཅུག། དེ་ནས་གཞན་ནས་ག་ཟེར་ན་འོ་ལགས་སོ། བྱང་ཆུབ་སེམས་དཔའི་སྡོམ་པ་ལེན། དེ་ནས་གཞན་ནས་བྱང་ཆུབ་སེམས་དཔའ་བྱང་ཆུབ་ཀྱི་སེམས་དེ་ལ་བཅོས་མིན་གྱི་མྱོང་བ་ཐོན་ཡག་གོ་རིམ་འདི་རེད་དང་པོ་ག་རེ་ཟེར་ན། སེམས་བསྐྱེད་དེ་ལ་ག་རེ་རེད། སྨོན་པའི་སེམས་ཙམ་དེ་ཡང་སེམས་རྒྱ་བསྐྱེད་པ་ཙམ་རེད་མ་གཏོགས་སེམས་བསྐྱེད་མཚན་ཉིད་པ་མ་རེད། དེ་ནས་དེ་འདྲའི་སེམས་རྒྱ་བསྐྱེད་པའི་རྗེས་སུ་ཨ་ནི་བྱང་ཆུབ་སེམས་དཔའི་སྡོམ་པ་ལེན་བཅུག།

ཟིན་བྲིས་སུ་བྲིས་དགོས་ག་རེ་ཟེར་ན་སྡོམ་པ་ལེན་སྟངས་དང་པོ་སྡོམ་པ་ལེན་སྟངས་བྱང་ས་དེ་གཉིས་མི་མཐུན་པ་ཆ་ཚང་ཅིག་བྲིས་དེ་ནས་སྡོམ་པ་ལེན་ནའང་ང་ཚོ་ཅིག་བསྲུང་བྱ་ག་རེ་ཡིན་ནམ་དེ་བྱས་བསྲུང་བྱ་དེ་ཉམས་པ་ན་ཕྱིར་བཅོས་སྟངས་དེ་ཚོ་བྲིས་ཆ་ཚང་ད་དུང་བྱང་ཆུབ་སེམས་དཔའི་སྡོམ་པ་དང་འབྲེལ་བའི་ཅིག་ཟིན་བྲིས་རེ་བྲིས་བྱེད་ཅིག་མ་གོ་ལོ་པར་ར་རྒྱོགས་སོང་ཟེར་ད་ནི་བྲིས་ད་ད་ཅིག་ཨོ་ཟེར་བྲིས་ཚར་སོང་དེ་ལེའུ་གཉིས་དེ་རག་མི་འདུག་ཨ་ཏོག་ཙམ་ལྷག་དེ་རེད་འོས་ཚར་སོང་ན་ང་ཚོ་ད་ནི་འོ་སྐབས་སུ་ང་ཚོ་ཞིབ་ཚགས་བག་སོ་ཞུས་འགྲིག་གི་རེད་པ།

རྒྱུ། ཚོགས་བསགས་པ་དེ་ལ་རྗེས་སུ་ཡི་རང་བར་བྱེད། ཆོས་འཁོར་བསྐོར་བར་བསྐུལ་བར་བྱེད། མྱ་ངན་ལས་མི་འདའ་བ། དགེ་རྩ་གཞན་དོན་དུ་བསྔོ་བ། ད་དེ་ཚོ་མང་ཆེ་བ་ཁྱེད་རང་ཚོ་གོ་གི་རེད་པ། ཚིག་ངོ་གདོང་ངོ་ན་མར་འགྲེལ་བཤད་རྒྱག་བྱས་ན་འགྲིག་རེད། ད་རྗེས་སུ་ཡི་རང་བ་དེ་ལ་ག་ཚོད་འདུག་ཚིག་རྐང། བཅུ་བཞི། ཆོས་འཁོར་བསྐོར་བ་དེ་ལ་བཞི། མྱ་ངན་ལས་མི་འདའ་བ་དེ་ལ་བཞི། དགེ་རྩ་གཞན་དོན་དུ་བསྔོ་བ་དེ་ལ། བཅུ་དྲུག། དེ་ཚོ་འདུག་ག།

བདག་མདོ་སྡེ་ལུ་མེ་ཀི་བཅུ་སྤུངས་ཀྱི་ཚུལ་ཁྲིམས་ཉམས་སུ་ལེན་པ་ལ་བརྟེན་ནས་ཚེ་ཕྱི་མ་ག་རེ་ཐོག་རེད་ལྷ་དང་མིའི་གོ་འཕང་ཐོབ་ཀྱི་རེད་པ་བྱས་ཙང་ད་སྡུག་བསྔལ་ཅན་དག་བདེར་གནས་པ་ཟེར་བཏང་བ་ལ་ད་ངན་སོང་གི་སྡུག་བསྔལ་ལས་མནར་བའི་འགྲོ་བ་དེ་དག་ངན་སོང་གི་སྡུག་བསྔལ་ལས་ཡར་གྲོལ་ཏེ་བདེར་གནས་པ་ཟེར་བཏང་བ་ལ་མངོན་མཐོ་ལྷ་མིའི་གོ་འཕང་གི་བདེ་བ་ལ་གནས་པ་དེ་ལ་ཡང་དགའ་བས་རྗེས་སུ་ཡི་རང་ངོ་གསུང་ད་འདི་གཉིས་ག་རེ་རེད། ཤོ་ལོ་ཀ་གཅིག་པོ་དེ་ག་རེ་ཟེར་ན་མངོན་མཐོ་སྒྲུབ་བྱེད་ཀྱི་རྒྱུ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ལྟ་བུ་དང་མངོན་མཐོ་རང་གི་ག་ཟེར་ན་ཨང་གཅིག། མངོན་མཐོ་སྒྲུབ་བྱེད་ཀྱི་རྒྱུ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཀྱི་དགེ་བ་ལ་རྗེས་སུ་ཡི་རང་བ་ཅིག་དང། དགེ་བ་དེ་ལས་བྱུང་བའི་མངོན་མཐོའི་བདེ་བ་ཡོད་རེད་པ་མངོན་མཐོའི་བདེ་བ་ཨ་ནི་ག་རེ་ཟེར་ན་དེ་གཉིས་ལ་ཡི་རང་བྱེད་ཡ་རེད་དོ་དོན་ག་རེ་ཟེར་ན་མངོན་མཐོའི་རྒྱུ་དང་ག་རེ་ཟེར་ན་མངོན་མཐོའི་འབྲས་བུ་གཉིས་ལ་རྗེས་སུ་ཡི་རང་བ་བྱེད་ཡ་འདུག་བྱས་ཚིག་རྐང་གཉིས་གཉིས་ག་རེ་ཟེར་ན་མངོན་མཐོའི་རྒྱུ་དང་ག་རེ་རེད་མངོན་མཐོའི་འབྲས་བུ་ལ་ཡི་རང་བ་འདུ་བ་འདུ་བྱེད། ད་དེ་ནས་ག་རེ་ཟེར་ན་བྱང་ཆུབ་རྒྱུར་གྱུར་དགེ་བསགས་པ་དེ་དེ་ལ་དེ་ལ་རྗེས་སུ་ཡི་རང་ངོ་ཟེར་དུས་སྒང་ལ་ཐར་པའི་རྒྱུ་ལ་རེད་ཐར་པ་ཐོབ་བྱེད་དེ་རིང་བྱང་ཆུབ་ཟེར་དེ་ཐེག་ཆེན་གྱི་ཐར་པ་མ་ཡིན་པ་བྱས་ཉན་རང་གཉིས་ཀྱི་ཐར་པ་བྱང་ཆུབ་ལ་གོ་ཡ་རེད་བྱས་ཙང་ཉན་རང་གཉིས་ཀྱི་ཐར་པ་བྱང་ཆུབ་དེའི་རྒྱུར་གྱུར་པའི་དགེ་བ་དེ་ག་རེ་ཟེར་ན་བསླབ་པ་གསུམ་གྱི་ད་ཅིག་དགེ་བ་ལ་སོགས་པ་དེ་དག་ལ་རྗེས་སུ་ཡི་རང་ངོ་ད་ཐར་པ་ཐོབ་བྱེད་ཀྱི་རྒྱུ་དགེ་བ་བསླབ་པ་གསུམ་ལ་སོགས་པ་དེ་དག་ལ་རྗེས་སུ་ཡི་རང་ངོ་ཟེར་ཡ་ཅིག་བྱས་ད་ལུས་ཅན་འཁོར་བའི་སྡུག་བསྔལ་ལས་ངེས་པར་ཐར་བ་ཡི་རང་ངོ་དེ་འདྲ་བའི་ད་ཅིག་གི་འོ་ལགས་སོ། བསླབ་པ་གསུམ་གྱི་དགེ་བ་དེ་དག་ཉམས་སུ་བླངས་པ་ལ་བརྟེན་ནས་ལུས་ཅན་དེ་དང་དེས་རང་ཉིད་འཁོར་བའི་གནས་མཐའ་དག་ལས་ཕར་གྲོལ་ནས་སྡུག་བསྔལ་མཐའ་དག་ལས་ཕར་གྲོལ་བའི་ངེས་པར་ད་ཅིག་སྡུག་བསྔལ་མཐའ་དག་ལས་གཏན་དུ་ཕར་ཅིག་གྲོལ་བསྡད་མཁན་གྱི་ཐར་པ་ད་ཅིག་ཐོབ་པའི་དེ་འདྲའི་ཐར་པའི་དགེ་བ་ལ་རྗེས་སུ་ཡི་རང་ཐར་པའི་བདེ་བ་ལ་རེད་དགོངས་དག་ཐར་པའི་བདེ་བ་ལ་རྗེས་སུ་ཡི་རང་ངོ། ད་གང་དག་ཡང་བྱང་ཆུབ་རྒྱུར་གྱུར་དགེ་བསགས་པ། དེ་ལ་རྗེས་སུ་ཡི་རང་ངོ་ཟེར་དུས་ཐར་པ་སྒྲུབ་བྱེད་ཀྱི་རྒྱུ་ལ་ཡི་རང་བ་བྱས། ལུས་ཅན་འཁོར་བའི་སྡུག་བསྔལ་ལས་ངེས་པར་ཐར་བ་ཡི་རང་ངོ་ཟེར་དུས་སྒང་ལ་དེ་འདྲའི་རྒྱུ་དེ་ལ་བརྟེན་ནས་ཐར་པ་ཐོབ་ཤེས་པའི།

གཞུང་རང་བཞིན་ནི་ད་ལྟ་གོ་རིམ་ཞུས་པ་ནང་བཞིན་རེད་དེ་བྱས། ད་དེ་ནས་མར་ག་རེ་ཟེར་ན། ཐེག་ཆེན་གྱི་ཕར་ཅིག། ད་ཐར་པ། དོ་དོན་ག་རེ་ཟེར་ན་མི་གནས་པའི་མྱང་འདས། མི་གནས་པའི་མྱང་འདས་སྒྲུབ་བྱེད་ཀྱི་རྒྱུ་ལ་རྗེས་སུ་ཡི་རང་བ་དང་མི་གནས་པའི་མྱང་འདས་ཀྱི་བདེ་བ་ལ་རྗེས་སུ་ཡི་རང་བ་འདུག་ཟེར་སླེབས་ཀྱི་རེད། སྐྱོབ་པ་རྣམས་ཀྱི་བྱང་ཆུབ་དང་རྒྱལ་སྲས་ས་ལའང་ཡི་རང་ངོ། ད་འདི་ག་རེ་ཟེར་ན། འོ་ལགས་སོ་བྱང་ཆུབ་སྒྲུབ་བྱེད་ཀྱི་རྒྱུ། ཨ་ནི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་གྱི་རིམ་པ་དེ་ལ་ཡང་རྗེས་སུ་ཡི་རང་ངོ་གསུངས་པ་རེད་པ། སྐྱོབ་པ་རྣམས་ཀྱི་བྱང་ཆུབ་དང་ག་རེ་རེད། རྒྱལ་སྲས་ས་ལའང་ཡི་རང་ངོ། ད་འདི་སྐྱོབ་པ་རྣམས་ཀྱི་བྱང་ཆུབ་སྲིད་དུ་མངའ་ལ། དེ་རང་བྱ་ཤེས་ན་འགྲིག་གི་འདུག་སངས་རྒྱས་གོ་འཕང་དེ་བྱས། དེ་འདྲའི་སངས་རྒྱས་གོ་འཕང་དེ་སྒྲུབ་བྱེད་ཀྱི་རྒྱུ་ག་རེ་ཟེར་ན་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་རྒྱལ་སྲས་ལ་ཡང་ཡི་རང་ངོ། དཔེར་ན་དེ་མདོར་བསྟན་བཟོ་འདྲ་རེད་བཞག་ག་རེ་ཟེར་ན། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་རྒྱུ་དང། ག་རེ་ཟེར་ན། ཐེག་ཆེན་གྱི་རྒྱུ་དང་འབྲས་བུ་ལ་ཡི་རང་བྱས་ཏེ་ཕལ་ཆེར་མདོར་བསྟན་པའི་བཟོ་འདྲ་བྱས་ད་རྒྱས་པ་དེ་ག་རེ། སེམས་ཅན་ཐམས་ཅད་བདེ་མཛད་པའི་ཐུགས་བསྐྱེད་དགེ་བ་རྒྱ་མཚོ་དང་ཟེར་དུས་སྒང་ལ་ཐེག་པ་ཆེན་པོའི་ཨ་ནི་འོ་ལགས་སོ། རྒྱུ་དེ་བྱས། སེམས་ཅན་ཐམས། ག་རེ་ཟེར་སེམས་ཅན་ཕན་པར་མཛད་པ་ལ་དགའ་བས་རྗེས་སུ་ཡི་རང་ངོ། ད་དེ་གཉིས་ཀ་ག་རེ་ཟེར་ན། ཚིག་རྐང་གཉིས་ལ་དང་པོ་གཉིས་ག་རེ་རེད་ཐེག་ཆེན་གྱི་རྒྱུ་དང། འབྲས་བུ་ལ་རྗེས་སུ་ཡི་རང་མདོར་བསྟན་བྱས། ཚིག་རྐང་ཐ་མ་དྲུག་བཞི་ཅིག་འདུག་ག་འདི་ག་རེ་ཟེར་ན་ཐེག་ཆེན་གྱི་ག་རེ་ཟེར་ན། སྒྲུབ་བྱེད་ཀྱི། ལམ་དང། ལམ་དེ་ལ་བརྟེན་ནས་འབྲས་བུ་གཉིས་ཀ་ལ་རྗེས་སུ་ཡི་རང་བ་འདུག་བྱ་ཤེས་ན་འགྲིག་གི་འདུག་ག་སེམས་ཅན་ཐམས་ཅད་བདེ་མཛད་པའི་ཐུགས་བསྐྱེད་དགེ་བ་རྒྱ་མཚོ་དང་སེམས་ཅན་ཕན་པར་མཛད་པ་ལ་དགའ་བས་རྗེས་སུ་ཡི་རང་ངོ། ཡག་འདུག་ཟེར་ད་ཡི་རང་འདུག་ཟེར་རེད་དམ་རྒྱུ་ཡིན་ན།

དབུ་ཟན་མཛད་པ་འདི་ལ་ཨ་ནི་ཅིག་གིས། ཅིག་གིས་ད་དང་པོ་རྒྱ་ཆེར་ཐོས་པ་མང་དུ་བར་དུ་ཐ་མ་ཉིན་མཚན་ཀུན་ཏུ་ཉམས་བཞེས་མཛད་པ་འདི་ཕར་ཅིག་གཞུང་ལ་ཕབ་ཡག་དེའི་དགོས་པ་རྒྱུ་མཚན་ག་རེ་ཟེར་ན་སོ་སོ་རང་གིས་དགེ་བ་དེ་འདྲ་བསགས་བྱས་ཡི་རང་བྱེད་ཡག་ཆེད་དུ་ཡིན། དེ་ཡི་རང་བྱས་ན་སྔོན་བྱས་དགེ་བ་དེ་འཕེལ་གྱི་རེད་ཅིག་མདོ་ན་གསུངས་བཞག་འདུག་པ་གསུངས་པ་རེད་ད། དེ་ཡིན་ཙང་ང་རང་ཚོ་དགེ་བ་ལ་ཡི་རང་བྱེད་དཔེ་གལ་ཆེན་པོ་རེད་ལྷག་པར་དུ་མི་གཞན་དག་གིས་དགེ་བ་ཅིག་བསྒྲུབས་ན་སོ་སོས་ཕར་ཡི་རང་བྱེད་ན་ཧ་ལས་པའི་དགེ་མཚན་ཆེན་པོ་ཡོད་ཟེར་རེད་སོ་སོས་དཀའ་ལས་ཞེ་དྲག་རྒྱག་མི་དགོས། ཁོས་བར་སྣང་བ་དེ་ཡིས་ཅིག། དགེ་བ་བསགས་བཞག་པ་སོ་སོ་ལ་ཡང་དེ་ག་ཐོབ་ཀྱི་འདུག་པ།

ད་སྡིག་པོ་མི་གཅིག་སྤྱོད་པ་སྡུག་ཅག་གཅིག་ཡིན་སྤྱོད་པ་གཅིག་གཅིག་ང་ཚོ་ཐ་ཤལ་གཅིག་ཡིན་དུས་ནི་ཡང་ཡི་རངས་བྱས་ཏེ་ང་ཚོ་ཅིག་མི་ཕར་ཚུར་འཁྲུག་པ་རུ་ཤུགས་སྐྱེད་ཅི་རིགས་ཚིག་སྡུག་ཅག་ལབ་དུས་ཨང་དཔེ་ཡག་པོ་ལབ་སོང་ད་ད་ཁྱོད་དངོས་འབྲེལ་ཡག་པོ་ལབ་སོང་སང་ཉིན་འདི་ནས་འདུག་ཅིག་ལག་འོར་ཟླ་ངོས་འདི་ལབ་ན་ཁོ་ཏག་ཏག་ཆག་གི་རེད་ཟེར་ཡ་དེ་འདྲ་ང་ཚོ་མ་དགོས་པ་དེ་ལ་ཡི་རངས་བྱས་ཏེ་དགོས་ས་དེ་ལ་ཡི་རངས་བྱེད་ཀྱི་མི་འདུག་ག་ང་ཚོ་ཁེ་ཕན་ལས་མཐུ་བོ་བ་མར་གང་ལྟར་ཀྱང་འདི་རེད་ད་ཆོས་ཉམས་ལེན་གྱི་རྨང་གཞི་འདི་ང་ཚོ་ཇི་བཞིན་གོ་བ་མར་མ་མ་བཞིན་དུ་ང་ལ་ཨང་གཅིག

ཨའི་མི་གཞན་དག་དགེ་བ་བྱེད་དུས་ང་ལ་ད་ཡག་པོ་ཞིག་བྱུང་ཤག་ང་ད་བྱེད་ཐུབ་མ་སོང་ཁོས་དེ་འདྲའི་ཡག་པོ་བྱས་སོང་ང་ཡང་མ་འོངས་པར་དེ་འདྲའི་བྱེད་རྒྱུ་འང་ཤོག་བ་ཡིན་ན་ཅིག་འདིར་བ་བོ་འདུག་སི་རེད་བོད་ནི་ང་ཚོ་ད་ཅིག་སྔོན་བྱོན་གྱི་སྐྱེས་བུ་དེ་ཚོས་དཔེ་ཅིག་མཛད་པ་འཕྲིན་ལས་མང་པོ་ཞིག་འདུག་བ་དེ་ཚོ་མང་ཅིག་མཇལ་ཨང་ཁོ་ཚོས་དཔེ་ཅིག་མཛད་པ་འཕྲིན་ལས་སྐྱོང་བཞིན་པ་དེ་ཡི་རང་བྱེད་ང་ཚོ་འདི་ན་ཡོད་བ་ནང་བཞིན་གར་སང་ཧོ་ལ་སོ་སེ་རྒྱུག་ད་བླ་མའི་རྣལ་འབྱོར་ནང་ཡོད་བ་ནང་བཞིན་ག་རེ་ཟེར་ན་འཇིག་རྟེན། འདིར་བ་དན་ཏཱ། ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱེད་མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ་སྙིགས་མའི་དུས་འདིར་མང་ཐོས་སྒྲུབ་ལ་བརྩོན་ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ་བདག་ཅག་བསམ་པ་ཐག་པས་ཡི་རང་ངོ་ཟེར་བ་ནང་བཞིན་གྱི་ད་སྐྱེས་ཆེན་དམ་པ་མང་པོ་ཞིག་བྱོན་ཚར་བ་སངས་རྒྱས་ཚར་རེད་ཁ་ཅིག་དང་སངས་རྒྱས་དེ་རྒྱ་བཞིན་པ་རེད་ཁ་ཅིག་དང་དེ་པའི་བྱང་ཆུབ་སེམས་དཔའི་སྤྱོད་པ་སློབ་བཞིན་པའི་སྒང་རེད་དོ་བྱ་བཟང་དགེ་བ་ལ་ཡི་རང་བྱེད་ཨ་སོ་སོ་རང་ཉིད་དགེ་བ་ངང་གིས་འཕེལ་འགྲོ་གི་རེད་འོ་འདུག་ཟེར་རེད་བྱས་ད་ཡི་རང་དེ་བྱ་སླ་ལ་ག་རེ་རེད་ཕན་ཡོན་ཆེན་པོ་ཞིག་རེད་ཟེར་གྱི་འདུག་དེ་ནམ་རྒྱུན་ང་ཚོ་མི་གཞན་དག་དགེ་བ་བརྗོད་ཡིན་གྱི་མི་གཞན་ཡི་རང་བྱེད་རེད་པ།

ཡ། ད་རྗེས་སུ་ཡི་རངས་དེ་འདི་བཞིན་ཟེར། ད་ནི་མར་ཞུ་ཞུ་བས་འདིར་བ། གབ་ཏུ་མ་ལོག་ཤེས་ན་ད་དེར་ག་རེ་ཟེར་ན། སྡོམ་རེ་རྒྱག་པས་ན། མངོན་མཐོ་སྒྲུབ་བྱེད་ཀྱི་རྒྱུ་དང་མངོན་མཐོའི་ཅིག་འབྲས་བུ་ལ་ཡི་རང་བ། ཐར་པ་སྒྲུབ་བྱེད་ཀྱི་རྒྱུ་དང་ཐར་པའི་འབྲས་བུ་ལ་ཡི་རང་བ། དག་ན་ཤེས། ཐོབ་བྱ་ཐར་པ་ལ་ག་རེ་ཟེར་ན་ཐར་པའི་དགེ་བ་ལ་ཡི་རང་བ། བདེ་བ་ལ་ཡི་རང་བ། ད་ག་ནང་བཞིན་སྒྲུབ་བྱེད་སངས་རྒྱས་གོ་འཕང་སྒྲུབ་བྱེད་ཀྱི་རྒྱུ། རྒྱལ་སྲས་ཀྱི་སྤྱོད་པ་ལ་ཡི་རང་བ་དང་སྤྱོད་པ་འདི་ལས་བྱུང་བའི་སངས་རྒྱས་ཀྱི་གོ་འཕང་མཐར་ཐུག་གི་མཐར་སངས་རྒྱས་ཀྱི་གོ་འཕང་ཐོབ་པའི་དགེ་བ་ལ་ཡི་རང་བ། འདུག་ཟེར།

འོ་འདུག་གསོལ་བ་བཏབ། དེ་གསོལ་བ་བཏབ་ན་བླ་མས་ཡ་ད་གཅིག་ཐུགས་ལ་བཞག་གི་རེད་བ། ག་རེ་ཟེར་ན། ད་ནི་འདི་ཁོ་དངོས་འབྲེལ་ཆོས་དོན་དུ་གཉེར་ཡས་ཅིག་རེད་བཞག་བསམ་ཐུགས་ལ་དགོངས་ཀྱི་རེད། དེ་མ་གཏོགས་པ་བླ་མ་མཇལ་དུས་གང་ཅིག་འབུལ་བ་རེ་གཅིག་བརྒྱབ་ཨ་ཞུ་ཡ་བཞིན་ད་གང་ཡང་མེད་པའི་ཚད་ཨ། མཐར་དེ་ལ་ག་རེ་ཟེར་ན། བླ་མའི་ཐུགས་ལ་ཨ་ད་གི་འདི་ཆོས་དོན་དུ་གཉེར་ཡས་ཅིག་རེད་མི་འདུག་དེ་ཨ་ཅིག་གི་ནོར་དོན་དུ་གཉེར་ཡས་རེད་བཞག་བསམ་བླ་མ་ཐུགས་མཉེས་ཀྱི་མ་རེད་བ་ང་ཚོ་ཆོས་དོན་དུ་གཉེར་བའི་ཕྱིར་དུ་བླ་མ་ལ་ཞུ་དགོས་རེད་དེ། རྗེས་མ་མ་འོངས་པར་ད་ཁྱེད་རང་ཚོ་འདུག་སོ་སོ་བླ་མ་མང་པོ་ཡོད་རེད་ཁྱེད་རང་ཚོ་ཆོས་འབྲེལ་ངོ་དུ་བླ་མ་མང་པོ་ཡོད་རེད་བ་འདུག་སུ་གཞན་མཇལ་ཆོག་དེ་ངེས་པར་དུ་ཞུ་དགོས་རེད།

འོ་འདུག་ཟེར་རེད་བྱས་ཙང་ད་འདི་གལ་ཆེ་པོ་ཡིན་ཟེར་རེད་དེ་བླ་མས་ཕ་ང་རང་ཚོ་བླ་མ་ལ་ཕ་གསོལ་བ་མ་བཏབ་ན་བླ་མས་ཚུར་འགུག་གི་མ་རེད་བ་ཁྱོད་ཤོག་ཨ་ཉེ་གཅིག་གཅིག་མ་ཁོ་ལོ་ལབ་དགོས་ན་ང་གཅིག་ལབ་ག་ཡོད་ད་གསུང་མ་རེད་རྩ་བ་ཉིད་ནས་བྱས་ཙང་ངེས་པར་དུ་གསོལ་བ་བཏབ་དགོས་ཟེར་འདི་བྱས། ཆོས་ཀྱི་སྒྲོན་མེ་སྤར་དུ་གསོལ། འོ་འདུག་བྱས། ཡ་དེ་བྱས་ད་དེ་ནས་ག་རེ་ཟེར་ན་མྱ་ངན་ལས་མི་འདའ་བའི་ཡན་ལག་དེ་རེད་མྱ་ངན་ལས་མི་འདའ་བའི་ཡན་ལག་དེ་ཡང་ཚིག་རྐང་བཞི་མ་གཏོགས་མི་འདུག་བ་འོ་འདུག་བྱས། ད་ག་རེ་ཟེར་ན་རྒྱལ་བ་མྱ་ངན་འདའ་བཞེད་ལ་ད་ངོ་རེ་ཅིག་འདུག་ག་རེ་རིན་ཆེན་སེམས་དེ་བཟུང་བར་བྱ་བའི་ཕྱིར། ཨ་ཕྱོགས་བཅུ་ཕྱོགས་རྣམས་ཀུན་གྱི་སངས་རྒྱས་ལ་ཐལ་མོ་སྦྱར་ཏེ་གསོལ་བ་ནི་སེམས་ཅན་སྡུག་བསྔལ་ཆོས་ཀྱི་སྒྲོན་མེ་སྤར་དུ་གསོལ་དེ་བྱས་ན་དཔེ་འབྲེལ་ཆེ་བ་ཡོད་རེད། གང་གི་དང་ནི་ཡི་རང་བྱེད་ད་ག་རང་བྱེད་ད་ག་ནང་བཞིན་རིན་ཆེན་སེམས་དེ་བཟུང་བར་བྱ་བའི་ཕྱིར། ཨ་ནི་རྒྱལ་བ་མྱ་ངན་འདའ་བཞེད་ལ་ཐལ་མོ་སྦྱར་ཏེ་གསོལ་བ་ནི་འགྲོ་འདི་སྡུག་བསྔལ་མུན་འཐོམས་ལ་ཆོས་ཀྱི་ག་ས་བསྐལ་པ་གྲངས་མེད་བཞུགས་སུ་གསོལ་མྱ་ངན་ལས་མི་འདའ་བའི་གསོལ་བ་བཏབ་དུས་གང་ལ་ག་རེའི་ཆེད་དུ་རིན་ཆེན་སེམས་དེ་བཟུང་བར་བྱ་བའི་ཆེད་དུ་ཡིན་ད་དུ། ཀུན་སློང་དེ་ཁྱེར་ན་འགྲིག་གི་རེད་པ། ད་མྱ་ངན་ལས་མི་འདའ་གསོལ་བ་བཏབ་ཡ་འདི་ག་རེ་ཟེར་ན་རྒྱལ་བ་མྱ་ངན་འདས་བཞེད་ལ། ད་རྒྱལ་བ་དཔེར་ཅིག་གི་སངས་རྒྱས་བཅོམ་ལྡན་འདས་ལ་སོགས་པ་དེ་དག་མྱ་ངན་ལས་འདའ་ཡ་དགོངས་པ་བཞེས་ཡོང་དུས་སྒང་ལ། ཨང་དེ་འདྲའི་ངང་ཚུལ་དུས་ཚོད་དེ་ཏག་ཏག་མཁྱེན་པར་བྱས་ནས་ད་ང་ཚོ་ཧ་གོ་བར་བྱས་ནས། རྒྱལ་བ་མྱ་ངན་འདས་རྒྱལ་བ་མྱ་ངན་འདས་བཞེད་གཏོང་ལ་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རེད་ང་རང་ཚོ་ད་ཅིག་ཆོས་འབྲེལ་དངོས་ཐོབ་ཀྱི་བླ་མ་དགེ་བའི་བཤེས་དེ་དག་སྐུ་གཟུགས་མྱ་ངན་ལས་འདས་ཡ་གི་ད་ཅིག་དགོངས་པ་རེད་དེ་འདྲའི་བཞེས་ཀྱི་ཡོད་པའི་སོ་སོའི་སོ་སོའི་སྣང་ངོ་ན་སྣང་ངོ་ཚོར་སྣང་ཡོང་གི་རེད་པ། ཚོར་སྣང་ཡོང་བའི་སྐབས་དེ་ལ་ངེས་པར་དུ་ག་རེ་ཟེར་ན་ཐལ་མོ་སྦྱར་ནས་ཨ་ནི་གསོལ་བ་བཏབ་དགོས་རེད།

འགྲོ་བ་མ་རིག་པའི་མུན་པས་ལྡོངས་བསྡད་པ་དེ་མ་རིག་པའི་མུན་པས་ལྡོངས་པ་འདི་ལ་ཡར་ཅིག་ལྡོངས་པ་འདི་ལ་མ་འགོད་པར་ལྡོངས་པ་འདི་ལས་ཡར་འདྲེན་ཡག་ཆེད་དུ་ག་རེ་རེད་ཨང་བསྐལ་པ་གྲངས་མེད་བཞུགས་སུ་གསོལ་ཨོ་ཐུགས་སུ་རེད་ཟེར་ནའང་ད་མ་རིག་པའི་མུན་པ་བསལ་ཡག་ཆེད་དུ་ཨང་བསྐལ་པ་མྱ་ངན་བསྐལ་པ་ག་རེ་ཟེར་ན་བསྐལ་པ་བསྐལ་པའི་བར་དུ་བཞུགས་སུ་གསོལ་དུ་གསོལ་བ་བཏབ་དགོས་རེད་དེ་དཔེ་གནད་འགག་ཆེ་བོ་རེད་ཁྱེད་རང་ཚོ་ད་བླ་མ་ད་ཅིག་ཅིག་སྟོན་པ་བཅོམ་ལྡན་འདས་ནས་ད་ང་ཚོ་ཅིག་སྔོན་བྱོན་གྱི་སྐྱེས་བུ་རྣམས་ཞིང་གཤེགས་ཚར་ད་ང་རང་ཚོ་ཞལ་ཞལ་བཞུགས་ཀྱི་བླ་མ་དེ་ཚོ་ལ་གསོལ་བ་བཏབ་ཡ་གལ་ཆེ་བོ་རེད་ད་ནང་བཞིན་རེད་ཅིག། བླ་མ་མཇལ་ཁ་ཞུས་དུས་སྒང་ལ་ཕྱག་འཚལ་ཨ་ནི་མཇལ་དར་ཕུལ་དགོས་ན་ཕུལ་ཨ་ནི་ཆོས་འཁོར་བསྐོར་བ་དགོས་དུས་གསོལ་བ་བཏབ་ཨ་ནི་མྱ་ངན་ལས་མི་འདའ་བ་གསོལ་བ་བཏབ་བར་ཡིན་གཅིག་མིན་གཅིག་ད་བས་ཅིག་ང་རང་ཚོ་ལྟ་བུ་གི་ཅིག་སོ་སོ་རང་གི་བྱ་སྤྱོད་ལ་བལྟས་ན་བླ་མ་ཐུགས་དགོངས་པ་འཁྲུགས་པ་འདྲ་ཡོད་སྲིད་རེད་ཡིན་ནའི་སོ་སོ་རང་གི་ངོས་ནས་ད་ཧུར་ཐག་པ་དང་བྱེད་ཀྱི་ཡོད་དེ་ཡིན་ནའི་སོ་སོ་པའི་ལས་ཉོན་གྱི་གཞན་དབང་ཅན་ཡིན་ཙང་བླ་མའི་ཐུགས་ཀྱི་དགོངས་པ་དང་མི་མཐུན་པ་ཡོད་སྲིད་ཀྱི་རེད་དེ་བླ་མས་བས་ཅིག་དགོངས་བཞེས་གནང་རོགས་གནང་ཨ་ང་རང་ཚོ་གི་དོན་དུ་སྐུ་ཚེ་རིང་པོ་བཞུགས་རོགས་གྱིས་ངེས་པར་དུ་གསོལ་བ་བཏབ་དགོས་རེད་ངེས་པར་གསོལ་བ་བཏབ་མེད་ན་འདི་བླ་མས་བས་ཅིག

ཡོད། དེའི་སྒང་ལ་ཅིག་གིས་ག་རེ་ཟེར་ན་ཀུན་དགའ་བོ་མཉམ་དུ་ཡོད་དེ་ཀུན་དགའ་བོ་དེ་བཅོམ་ལྡན་འདས་ད་ཅིག་ག་ས་ཉན་ཐོས་ན་ཡོད་ན་མེད་ན་ཞེས་བཅོམ་ལྡན་འདས་ཞབས་ཕྱི་ཞུ་མཁན་དང་བཅོམ་ལྡན་འདས་ད་ཅིག་གིས་ག་རེ་ཟེར་ན་ད་ཐུགས་པས་ཅིག་ཉེ་ཤོས་རེད་རེད་འདུག་པ། ཨཱ་ནི། བཅོམ་ལྡན་འདས་ད་ཀུན་དགའ་བོ་ལ་ཅིག་དྲན་གསོ་རེ་མང་པོ་བཏང་རེད། ཨཱ་ནི་ག་རེ་ཟེར་ན་རྫུ་འཕྲུལ་གྱི་རྐང་པ་ལ་པས་ཅིག། རྫུ་འཕྲུལ་གྱི་རྐང་པ་ལ་ད་ཅིག་པས་ཅིག་མཉམ་པར་བཞག་ནས་པའི་དུས་དང་རྣམ་པ་ཀུན་དུ་བསྒོམ་བསྡད་ན་ཡག་པོ་ཡོད་རེད། རྫུ་འཕྲུལ་གྱི་རྐང་པ་ལ་མཉམ་པའི་དུས་དང་རྣམ་པ་ཀུན་དུ་བསྒོམ་བསྡད་མཁན་གང་ཟག་ཡིན་ན།

ཞེས་ར་མེད་དེ་གིན་ཅིག་ཡང་དགེ་བསྙེན་ཙུན་ད་ཟེར་མཁན་ཅིག་འདུག་པ་དགེ་བསྙེན་ཙུན་ད་དེ་ཡང་ཕེབས་ནས་ཡང་བཅོམ་ལྡན་འདས་ལ་ཡང་སྐུ་གཟུགས་བཞུགས་རོགས་གྱིས་གསུངས་རེད་འདི་ཅི་ལ། ཁོས་ཅི་ལ། འདི་ཕྱིས་དྲགས་རེད་ངུ་རེ་ཅི་ནམ། ཞུ་ཟིན་ཅིག་ཏུ་ང་རང་ད་བཅོམ་ལྡན་འདས་ནི་དཔེར་ཅིག་སེམས་ཅན་ལ་དཔེར་ཅིག་ཐུགས་བརྩེ་བ་དང་སེམས་ཅན་གྱི་དཔེར་ཅིག་ང་ཚོ་མ་སོང་ཅིག་སུའི་དཔེར་ཅིག་འདོད་པས་ན་བསྐང་ངེས་ཡིན་ཙང་ད་ཁོ་གཉིས་ཀའི་འདོད་པ་བསྐང་ནས་དེ་ནས་བ་ག་རེ་ཟེར་ན། བདུད་བདུད་བདུད་ཅིག་གིས་བདུད་བདུད་བདུད་ཅིག་གིས་གསོལ་བ་བཏབ་པ་ནང་བཞིན་སྐུ་གཟུགས་མྱ་ངན་ལས་འདས་ཞལ་བཞེས་གནང་ཚར་རེད་ང་ད་བསྡད་ཀྱི་ཡིན།

སྲད་རྒྱུད་བླ་མའི་རྣལ་འབྱོར་བྱས་པས་ན་དང་པོ་དེ་ནས་ཡོང་བ། མདུན་གྱི་ནམ་མཁར་སེང་ཁྲི་པད་ཟླའི་སྟེང་གར་བརྟན་བཞུགས་རེད། ཨ་ད་ང་ནང་བཞིན་ད་ཅིག་གི་སྦྱོར་བའི་ཆོས་དྲུག་ལྟ་བུ་ཡིན་ན་ཨེན་ས་ཡོད་ཅིག་ག་རེ་ཟེར་ན། འོ་ལགས་སོ་སྦྱོར་བའི་ཆོས་དྲུག་ཉམས་ལེན་ཡིན་ན་ག་རེ། འོ་ལ་ད་ལྟ་ག་རེ་ཟེར་ན། མྱ་ངན་ལས་མི་འདའ་བ་ཡོད་པ་དེ་ཆ་ཚང་ག་བརྟན་བཞུགས་རེད་ཨོ་དུས་སྐབས་ཐོག་ཡིན་གཅིག་མིན་གཅིག་གསོལ་བ་ཡག་པོ་བཏབ། གཙོ་བོར་ང་རང་ཚོ་ཆོས་འབྲེལ་དངོས་ཐོབ་བླ་མ་ཞལ་བཞུགས་པ་དེ་ཚོ་ལ། ཨ་སྐུ་ཚེ་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་དགོས་རེད་དེ་ཡིན་བཏབ་ན། རྟེན་འབྲེལ་གྱི་གནད་ཀྱིས་བླ་མ་སྐུ་ཚེ་རྒྱུན་རིང་པོ་བརྟན་ཡག་བྱེད་ན་སོ་སོ་རང་ཉིད་ལ་ཡང་ཚེ་སྒྲུབ་ཕན་གྱི་རེད་ཟེར་བ་རེད་ང་རང་ཚོ་ཚེ་རིང་པོ་འགོར་དགོས་རེད་བ།

ད་སྐྱབས་འགྲོ་བརྩིས་ན་ཡན་ལག་བདུན་ཆགས་སོང་དེ་ཆ་ཚང། དེ་དག་ཀུན་བྱས་པས་དེ་དག་དག་ཀུན་གྱིས་བྱས་པའི་དགེ་བ་དེ་ས་བར་ཀུན་བྱས་ཏེ། དགེ་བ་བདག་གིས་བསགས་པ་གང་ཟག་གང་དགེ་བ་མང་པོ་བསགས་བཞག་པ་དེ་དག་བྱས། དེས་ནི་སེམས་ཅན་དག་དེ་འདྲ་བའི་དགེ་བ་དེ་རང་ཁོ་ནའི་དོན་དུ་མ་ཡིན་པ། རང་དང་འབྲེལ་བ་ཡོད་པའི་གཉེན་ཉེ་དུ་ཙམ་དེ་ཙམ་གྱི་ཆེད་དུ་མ་ཡིན་པ། འོ་ན་ག་རེའི་ཆེད་དུ་ཟེར་ན། དེས་ནི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཐམས་ཅད་བསལ་བར་ཤོག་ཟེར་དེ་རེད་དེ་སྤྱིར་བསྔོ་བ་ཞིག་རེད་སྤྱི་དང་བྱེ་བྲག་ཁྱད་པར་བྱས་ན་འགྲིག་གི་འདུག་སྤྱིར་བསྔོ་བ།

ད་དེའི་ནད་པ་དེ་ཐ་མལ་བའི་ནད་པ་ཙམ་མ་རེད་དེའི་ནད་པ་དེ་ག་ཟེར་ན་འགྲོ་བ་ཐམས་ཅད་ག་རེའི་ནད་ཀྱིས་མནར་བསྡད་རེད་སྡུག་བསྔལ་གྱི་ནད་ཀྱིས་མནར་བསྡད་པ་རེད་སྡུག་བསྔལ་གྱི་ནད་ཀྱིས་མནར་བ་དེ་དེ་འདྲའི་ད་སྡུག་བསྔལ་གྱི་ནད་མནར་བ་ཡོད་པ་ཇི་སྲིད་དུ་ང་རང་ག་རེ་ཟེར་ན་དེ་འདྲའི་སྡུག་བསྔལ་ནད་ཡར་སོས་ཡག་གི་བར་དུ་ང་སེམས་ཅན་དེ་དག་གི་སྡུག་བསྔལ་གྱི་ནད་གསོ་ཡག་གི་སྨན་དང་ཡང་ན་སྡུག་བསྔལ་ནད་གསོ་ཡག་གི་ག་རེ་སྨན་པ་ལྟ་བུ་ཞིག་ཏུ་འགྱུར་བར་ཤོག་ཨོ་སྨོན་ལམ་རྒྱག་དགོས་རེད་ད་སྨན་དང་སྨན་པ་ཉིད་དང་ནི་དེའི་ནད་གཡོག་བྱེད་པར་ཤོག་དེ་རེད་དེའི་ནད་དེ་ཐ་མལ་བའི་ནད་ཙམ་མ་ཡིན་པར་གཙོ་བོ་ག་རེ་ཟེར་ན་སྡུག་བསྔལ་གྱི་ནད་མདོ་དོན་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་ཡག་བྱེད་ཡག་གི་སྡུག་བསྔལ་དེ་ཕར་བསལ་ཡག་བྱེད་ཡག་གི་སྨན་ལྟ་བུ་སྡུག་བསྔལ་ཐམས་ཅད་བསལ་ཡག་བྱེད་ཡག་གི་སྨན་པ་ལྟ་བུ་སྡུག་བསྔལ་ཐམས་ཅད་བསལ་ཡག་བྱེད་ཡག་ག་རེ་ནད་གཡོག་ལྟ་བུ་ཅིག་ང་འགྱུར་བར་ཤོག་ག་རེ་སྔར་གྱི་དཔེ་ཅིག་སོ་སོས་ཕར་དགེ་བ་བསགས་བཞག་པ་དེ་དེའི་རྒྱུར་འགྲོ་བར་ཤོག་དུག་རེད།

ཡ་དེ་བྱས། ད་དེ་ནས་ག་ས་བཀྲེས་སྐོམ་ཞི་བའི་ཆེད་དུ་བསྔོ་ཡ་དེ་རེད། ཟས་དང་སྐོམ་གྱི་ཆར་ཕབ་སྟེ་བཀྲེས་དང་སྐོམ་པའི་གནོད་པ་སེལ། མུ་གེའི་བསྐལ་པ་བར་མའི་ཚེ་བདག་ནི་ཟས་དང་སྐོམ་དུ་གྱུར། དཔེར་ན་ད་ཟས་དང་སྐོམ་གྱི་ཆར་ཕབ་སྟེ། ད་སེམས་ཅན་དཔེ་ཅིག་བཀྲེས་པས་གདུང་བ་རྣམས་ལ་ཟས་ཀྱི་ཆར་འབབ་པར་ཤོག། སྐོམ་པས་གདུང་བ་རྣམས་ལ་ག་རེ་རེད་ཨ་ནི་ཅིག་གིས་ཆུ་ཡི་ཆར་འབབ་པར་ཤོག་དུས་སུ་རེད་བཀྲེས་དང་སྐོམ་པའི་གནོད་པ་སེལ། མུ་གེའི་བསྐལ་པ་བར་མའི་ཚེ་བདག་ནི་ཟས་དང་སྐོམ་དུ་གྱུར། ད་མུ་གེའི་བསྐལ་པ་ཟེར་ཡོད་རེད་ང་ཚོ་བསྐལ་པ་འདི་ལ་ནད་ཀྱི་བསྐལ་པ་མཚོན་གྱི་བསྐལ་པ་མུ་གེའི་བསྐལ་པ་མུ་གེའི་བསྐལ་པ་ཤར་ཡོང་དུས་ང་ལ་སེམས་ཅན། ད་ག་འདྲ་བྱས་ནས་ཁོ་ཟ་ཡག་དང་འཐུང་ཡག་དེ་འདྲའི་མེད་པས་ད་མང་ཆེ་བ་རེ་དོ་ཡི་དྭགས་ཀྱི་རྣམ་པ་འདྲ་པོ་ཞིག་དེ་འདྲའི་ཅིག་ཅིག་གིས་ཡི་དྭགས་དངོས་དེ་བྱ་དགོས་པ་མ་རེད་དེ་ཡིན་ནའི་ཅིག་ཡི་དྭགས་ཀྱི་རྣམ་པ་ལྟ་བུ་ཅིག་ཟ་རྒྱུ་འཐུང་རྒྱུ་གང་ཡང་མེད་དེ་དེ་འདྲའི་ཅིག་བསྐལ་པ་ཤར་རྒྱུ་རེད་ཟེར་གྱི་འདུག་དེ་འདྲའི་བསྐལ་པ་ཤར་བ་དེའི་ཚེ་ན་སེམས་ཅན་འདི་དག་ལ་གནས་སྐབས་མཁོ་ཤོས་ག་རེ་ཟེར་ན་ཟ་ཡག་དང་འཐུང་ཡག་དེ་ཡིན་ཙང་དེའི་ཚེ་ན་ང་སོ་སོ་རང་ཉིད་འདི་དག་གི་ལོངས་སྤྱད་བྱར་ག་རེ་ཟེར་ན་གྱུར་པའི་ག་རེ་ཟེར་ན་བཟའ་བཏུང་གི་དཔེ་ཅིག་དངོས་པོར་འགྱུར་བར་ཤོག་སོ་སོ་སྨོན་ལམ་དང་ཅིག་བསྔོ་བ་བྱས་འདུག་ག་མུ་གེའི་བསྐལ་པ་བར་མའི་ཚེ་ན་བདག་ནི་ཟས་དང་སྐོམ་དུ་གྱུར། ཡ་དེ་བྱས། ད་དེ་ཡན་ཆད་ག་ས་ན་བཀྲེས་སྐོམ་གྱི་སྡུག་བསྔལ་ཞི་བའི་ཆེད་དུ་ག་རེ་བསྔོ་བ་བྱེད་ཡ་དེ་རེད། ད་དེ་ནས་མ་ག་ས་ན་གང་འདོད་དུ་བསྔོ་བ་ད་སེམས་ཅན་རང་རང་གི་འདོད་པ་ག་རེ་ཡོད་པ་དེ་དག་ཐམས་ཅད་ཕར་འགྲུབ་ཡག་ཞིག་ཏུ་བསྔོ་ཡ་དེ་རེད། སེམས་ཅན་ཕོངས་ཤིང་དབུལ་བ་ལ་བདག་ནི་མི་ཟད་གཏེར་གྱུར་ཏེ། ད་སེམས་ཅན་ཐམས་ཅད་ག་རེ་ག་རེ་ག་རེ་ཕོངས་དེ་རེད། དེ་ནོར་ལོངས་སྤྱོད་ཕོངས་པ་དེ་སྐད་ཅིག་མ་ནམ་རྒྱུན་ང་ཚོས་དབུལ་པོ་དབུལ་བ་ཟེར་ཡིན་གཅིག་མ་གཅིག་ནོར་ལོངས་སྤྱོད་དབུལ་བ་བྱ་གི་འདུག་འདི་ག་ས་ན་སེམས་ཅན་ཐམས་ཅད་བདེ་བས་དབུལ་ཞིང་ཕོངས་པ་རེད་ད་བདེ་བས་ཕོངས་ཤིང་དབུལ་བ་རེད། ད་སེམས་ཅན་བདེ་བས་ཕོངས་ཤིང་དབུལ་བ་དེ་དག་རང་ཉིད་ག་ས་སེམས་ཅན་ཐམས་ཅད་ཀྱི་བདེ་བ་བྱེད་མཁན་གྱི་མི་ཟད་པའི་གཏེར་ལྟ་བུར་འགྱུར་བར་ཤོག། ཅེས་འདི་རེད། ད་བྱང་ཆུབ་སེམས་རང་རྒྱུད་ལ་སྐྱེས་ཚར་ན། དེ་འདྲའི་གང་ཟག་དེ་སེམས་ཅན་ཐམས་ཅད་ཀྱི་བདེ་བའི་ག་ས་ན་བདེ་བས་ཕོངས་སེམས་ཅན་བདེ་བས་ཕོངས་བསྡད་མཁན་གྱི་འདི་དག་ཨ་བདེ་བ་དཔེ་ཅིག་ཕར་བསྒྲུབ་ཡག་གི་མི་ཟད་པའི་གཏེར་ནང་བཞིན་ཆགས་འགྲོ་དགོས་བྱང་ཆུབ་སེམས་རང་རྒྱུད་ལ་སྐྱེས་སོང་ན་ཅི་ད་ད་དེ་སྐྱེ་བར་ཤོག་ཟེར་བསྔོ་བ་བྱེད་དགོས་རེད་ད་སེམས་ཅན་ཕོངས་ཤིང་དབུལ་བ་ལ་ག་རེ་བདག་ནི་མི་ཟད་གཏེར་གྱུར་ཏེ་དེའི་གཏེར་དེ་ག་ས་ན་བྱང་ཆུབ་སེམས་ལྟ་བུ་རང་རྒྱུད་ལ་སྐྱེས་སོང་ན་དེ་འདྲའི་བྱང་ཆུབ་སེམས་དེ་སེམས་ཅན་གྱི་གང་ཟེར་ན། བདེ་བས་ཕོངས་ཏེ་གང་གི་སེམས་ཅན་བདེ་བས་ཕོངས་ཤིང་དབུལ་བ་འདི་དག་གིས་གང་ཟེར་ན། བདེ་བ་ཕར་ཅིག་དུས་རྟག་ཏུ་རྒྱུན་ཆད་མེད་པར་སྟེར་ཡག་གཏེར་ལྟ་བུ་འདི་ག་རེ་ཤོར་ཟེར་ན་བྱང་ཆུབ་སེམས་འདི་རེད་དེ་མ་གཏོགས་ཡོད་མ་རེད་བདག་ནི་མི་ཟད་གཏེར་གྱུར་ཏེ། ཡོ་བྱད་མཁོ་དགུ་སྣ་ཚོགས་སུ་མདུན་ན་ཉེ་བར་གནས་གྱུར་ཅིག་གནས་སྐབས་སུ་ཡང་རང་རང་གི་ཡོ་བྱད་ཀྱིས་ཕོངས་པ་ན་དེ་ནང་བཞིན། ཅིག་གིས་ཟས་གོས་གནས་མལ་ལ་ག་རེ་རེ་ཕོངས་བསྡད་པས་ན་དེའི་དཔེ་ཅིག་མདུན་ན་གནས་པར་འགྱུར། དཔེར་ན་ཟས་འདོད་པ་ལ་ཟས་སྐོམ་འདོད་པ་ལ་སྐོམ། ནོར་འདོད་པ་ལ་ནོར། དེ་ནང་བཞིན་གཟིངས་འདོད་པ་ལ་གཟིངས། ཟམ་པ་འདོད་པ་ལ་ཟམ། ཆུ་འདོད་པ་ལ་ཆུ། ད་འདི་འདྲ་ཡོང་གི་འདུག་པ་བྱང་ཆུབ་སེམས་དཔའི་སྨོན་ལམ་ལ། ཡོ་བྱད་མཁོ་དགུ་སྣ་ཚོགས་སུ་མདུན་ན་ཉེ། སོ་སོ་ག་རེ་དགོས་པ་ན་དེའི་མདུན་ན་དངོས་པོ་དེ་དང་དེའི་ངོ་བོར་འགྱུར་བ་ཤོག། འོ་འདུག་སེ་བསྔོ་བ་བྱས་པ་རེད་འདུག་ཟེར། ད་ཧ་ལས་པ་ཡག་པོ་འདུག་ཨ་སོ་སོའི་དགེ་བ་འདི་མང་ཉུང་ག་ཚོད་བསགས་ཡོད་ན་མེད་ན་དགེ་རྩ་འདི་ཕར་བསྔོ་དུས་གང་དོན་འཁྲུལ་ཆུང་མ་བཤད་པས་ན། ཧ་ལས་པའི་ད་ཅིག་བསོད་ནམས་ཞེ་པོ་འཕེལ་ཡག་གི་ད་ཅིག་ཁྱད་པར་འབྱུང་གི་འདུག་ཨ། ངེས་པར་དུ་ཁྱེད་རང་ཚོས་ད་བསྔོ་བ་བྱེད་ཀྱི་ཡོད་ཀྱི་རེད་བསྔོ་བ་བྱེད་དགོས་རེད་བསྔོ་བ་འདི་མ་བྱས་པས་ན། ང་རང་ཚོ་ད་ཅིག་ཁོང་ཁྲོ་ཡང་ཡང་ཟ་གི་འདུག་ཨ། མི་གཅིག་གི་སྐད་ཆ་རེད།

སྦྱིན་པ་ཚུལ་ཁྲིམས་བཟོད་པ་ད་མདོར་བསྡུས་ན་སེམས་བསྐྱེད་གསུམ་པའི་ནང་ཡོད་རེད་པ། བྱས་ཙང་ད་གང་ཟེར་ཡང་ཞུ་ཞིང་སོ། ཅིག་ཁོང་ཁྲོ་སྐྱེས་པས་ན་དགེ་རྩ་ཉམས་ཆག་འབྱུང་གི་རེད་ཟེར་ཡག་འདུག་སེ་མང་པོ་ཡོང་གི་འདུག་བ། བྱས་ཙང་ངེས་པར་དུ་བསྔོ་བ་བྱེད་དགོས་རེད་དགོང་དག་ཟིང་པོ་བླངས་མ། ཡིན་གཅིག་མིན་གཅིག་དགོང་དག་གི་མཐའ་མའི་ང་རང་ཚོ་ཅིག་བྱ་བ་གཉིས་རེད། ཉིན་རེ་ཉིན་གྱི་སྡིག་བཤགས་བྱེད་ཡག་གི་ཨ་ཅིག་ཉམས་ལེན་དེ་དང་མཐའ་མ་གར་བསྔོ་བ་བྱས་ཏེ་ཉིན་རེའི་ཉམས་ལེན་མཐའ་མ་དེ་ཡིན་བྱ་བ་རེད།

དཔེར་ན་དགེ་བ་ཉིན་མོ་གཅིག་ང་རང་ཚོ་དེ་རིང་ཉིན་མོ་ལྟ་བུ་དགེ་བ་སྣ་གཅིག་བསགས་བཞག་པ་ན་དེ་དགོང་དག་བསྔོ་བ་བྱས་པ་ན་སང་ཉིན་དེ་དགེ་བ་དེ་གཉིས་ཆགས་རེད། དེ་ནས་བཞི། དེ་ནས་བརྒྱད། དེ་ནས་བཅུ་དྲུག་ལྡབ་ལྡབ་ཡར་འཕར་འགྲོ་བ་རེད་དགེ་བ་ན། མི་དགེ་བ་དེ་བཤགས་སྡོམ་མ་བྱས་ན་ག་རེ་རེད། ཉིན་མོ་གཅིག་ལ་གཅིག་ཡོད་པ་དེ་ཉིན་མོ་གཉིས་པ་དེ་གཉིས་གསུམ་པ་དེ་བཞི། དེ་ནས་ལྡབ་ལྡབ་ཡར་འཕར་འགྲོ་གི་འདུག་ད་དེ་གཅིག་པ་རེད་བཟང་ངན་ཡང་གཅིག་པ་རེད།

ཅིག་ཉིན་རེ་ཉིན་རེ་འཚོ་བའི་ནང་ལོགས་ཉིན་རེ་ཉིན་རེ་ཉམས་ལེན་ནར་བ་འགོ་སྤེལ་ཞོགས་ཀས་ལངས་པ་ནས་དགོང་དག་མ་ཉལ་བར་དུ་ཨ་ནི་ཅིག་བས་ཅིག་ཉམས་ལེན་ན་ཆ་ཚང་བར་སྤུངས་ཐུབ་པ་ཅིག་རེད་པ་རྒྱ་ཆེ་ཆུང་ལ་མ་ལྟོས་པ་སོ་སོའི་བློའི། ཅིག། ནུས་པ་དང་འཚམས་པའི་ཐོག་ནས་ཆ་ཚང་སྤུངས་ཐུབ་ཅིག་དགོས་ཀྱི་རེད་དེ་མེད་ན་ག་རེ་ཟེར་ན་ཅིག། ཅིག་ཕྱོགས་རེ་བ་ཆགས་འགྲོ་གི་རེད་ཨ་ནི་ཆུང་ཆུང་ཅིག་ག་རེ་ཟེར་ཉམས་ལེན་རེ་ཆུང་ཆུང་ཅིག་ལ་སིམ། རེད་པ་ད་དཔེར་ན་ཕྱག་འཚལ་ཡིན་ན་ང་ཕྱག་འཚལ་དགོས་མི་འདུག་འཚལ་གྱི་མེད་ཟེར་ཡ་བྱུང་བ་ར་འོ་དུ། ཡང་ཅིག་དུ་བ་ཅིག་སྐོར་རྒྱག་ང་སྐོར་མི་འདུག་རྒྱག་གི་མེད་ཟེར་ཡ་འདུག་སེ་བྱས་ན་འགྲིག་གི་ཡོད་མ་རེད་ཉམས་ལེན་ཆ་ཚང་སྤུངས་ནས་རེད་པ་ད་ཅིག། ཆ་ཚང་བྱས་པ་ཡིན་ན་ཨ་དགེ་བ་དེ་རླབས་ཆེ་པོ་དང་དགེ་བ་དེ་ཡག་པོ་ཡིན་གྱི་རེད། ཨ་བ་དུ་ཟེར་ཞིང་ད་ག་རེ་ཟེར་ན་བསྔོ་བ་འདུག་སེ་དེ་འདྲའི་བསྔོ་བ་བརྒྱབ་པ་ཡིན་ན་དཔེ་ཡག་པོ་འདུག་བ་ད་རེད་བ། ད་དགེ་རྩ་ག་ཚོད་བསགས་ཡོད་ན་མེད་ན་བསྔོ་བ་དེ་འདྲ་བ་བརྒྱབ་པ་ཡིན་ན་དེ་འདྲའི་དགེ་བ་བསྔོས་བཞག་པ་དེ་བྱང་ཆུབ་མ་ཐོབ་ཀྱི་བར་དུ་དགེ་བ་དེ་ལོངས་སྤྱོད་ཡག་བ་རེད་ད་ང་ཚོ་ལ། ཚེ་ཕྱི་མ་མངོན་མཐོའི་གོ་འཕང་བསྒྲུབ་ཡག་ཙམ་གྱི་བའི་ཚེ་འདི་འདོན་ཡག་ཆེད་དུ་ང་ཚོ་དགེ་བ་ཞིག་བསགས་ཏེ་བསྔོ་བ་བརྒྱབ་པ་ཡིན་ན་ཚེ་འདི་ང་ཚོ་དབུགས་ཆད་པ་དང་དགེ་བ་རྫོགས་ཚར་རེད། ཚེ་ཕྱི་མ་མངོན་མཐོ་ལྷ་མིའི་གོ་འཕང་འགྲུབ་ཡག་ཆེད་དུ་ང་ཚོ་དགེ་བ་བསྔོས་པས་ན་མངོན་མཐོའི་གོ་འཕང་འགྲུབ་པ་དང་དགེ་བ་རྫོགས་ཚར་རེད་པ་ཐར་པའི་གོ་འཕང་ཐོབ་ཡག་ཆེད་དུ་ཐར་པའི་གོ་འཕང་ཐོབ་པ་དང་རྫོགས་ཚར་རེད་འདུག་བྱས་ཙང་གང་ཟེར་ན་སེམས་ཅན་འཁོར་བ་ལས་མ་གྲོལ་གྱི་བར་དུ་གང་ཟེར་ན་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་དུ་བསྔོ་བ་བྱེད་བཞིན་དུ་བ་ཅོ་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་དུ་ང་རང་ཚོ་དགེ་རྩ་དེ་མི་ཟད་པ་ཨ་ལོངས་སྤྱོད་རྒྱུ་ཡོག་རེད་གསུངས་བ་རེད། ཇི་ལྟར་རྒྱ་མཚོ་ཆུ་ཐིགས་ལྷུང་ན་རྒྱ་མཚོ་མ་ཟད་བར་དུ་དེ་མི་ཟད་དེ་བཞིན་བྱང་ཆུབ་ཡོངས་བསྔོས་དགེ་བ་ཡང་བྱང་ཆུབ་མ་ཐོབ་བར་དུ་དེ་མི་ཟད། བློ་གྲོས་མི་ཟད་པས་ཞུས་མདོ་ཡིན་ན་ཅིག་རེད་པ་ཨོ་འདུག་སེ་རེད། ཨ་འདུག་སེ་རེད།

དཔེ་ས་སྐམ་པོ་ཅིག་ནང་ལོགས་ལ་ནས་རྡོག་སྐམ་པོ་ཅིག་བླུགས་པ་གཅིག་པ་གཅིག་རྐྱང་རེད། ས་སྐམ་པོ་ཅིག་ནང་ལོགས་ནས་རྡོག་སྐམ་པོ་ཅིག་བླུགས་པས་ན། ད་བ། ལོ། ལོ་བཞག་པས་ནི་ད་ག་རང་སྐམ་པོ་བསྡད་ཀྱི་རེད་མ་གཏོགས་ནམ་ཡང་མྱུ་གུའི་ངོ་བོར་འགྱུར་ཐུབ་ཀྱི་མ་རེད། ད་ཡིན་ཙང་ང་ཚོ་གཉིས་དམིགས་རྣམ་དེ་ལོ་དང་ཟླ་བ། དཔེ་ཅིག་ཕར་བསྒྲིལ་ནས། ཟླ་བ་དང་ཟླ་བ་ལོ་དང་ལོ་བསྒྲིལ་དམིགས་རྣམ་རྐྱང་པོ་སྐྱོང་བསྡད་པས་ནི། ལྷན་ཅིག་བྱེད་རྐྱེན་ག་རེ་མེད་ན། ཚོགས་བསགས་སྒྲིབ་སྦྱང་མེད་ན་རྟོགས་པ་སྐྱེ་ཐུབ་ཀྱི་མ་རེད། ས་སྐམ་པོ་ཞིག་ནང་ནས་སྐམ་པོ་ཞིག་བླུགས་པ་གཅིག་པ་གཅིག་རྐྱང་རེད། ད་ང་ཚོ་ག་རེ་དགོས་ཀྱི་འདུག་ཕྱོགས་གཅིག་ནས་ལྷན་ཅིག་བྱེད་རྐྱེན་ཚོགས་བསགས་སྒྲིབ་སྦྱང་དུས་དང་རྟག་པར་གོང་དུ་འབུངས་དགོས་ཡ་གཅིག། གཉིས་ནས་ཉིན་རེ་ཉིན་རེ་སོ་སོ་ཐུན་བཟུང་ཐུན་བཞི་དེ་ཡོང་གི་མ་རེད་བ་ཁྱེད་རང་ཚོ་མང་ཆེ་བ་ད་བྱས་ཙང་སླ་པོ་སློབ་གཉེར་བྱེད་མཁན་རེད་ཡིན་ནའང་ཉིན་མ་གཅིག་ལ་ཐུན་གཅིག་ལྟ་བུ་ཡང་ན་ཐུན་གཉིས་ལྟ་བུ་བཟུང་ནས་ལམ་རིམ་ཡིན་ན་བློ་སྦྱོང་ཡིན་ན་དེ་འདྲ་གཅིག་ལ་ཉམས་ལེན་ཕར་བྱས་དེ་དམིགས་རྣམ་སྐྱོང་རེད་བ། དམིགས་རྣམ་སྐྱོང་གིན་སྐྱོང་གིན་བྱས་ཨ་ནི་ཞར་ལ་ཚོགས་བསགས་སྒྲིབ་སྦྱང་བྱས་དུས་བྱས་དུས་ང་ཨ་ཉམས་ནི་ག་ས་ན་ང་ཚོ་ཉམས་རྟོགས་ཀྱི་མྱུ་གུ་དེ་ག་ལེ་ག་ལེ་འདོན་ཐུབ་ཀྱི་རེད་དེ་རེད། ད་དེ་ནས་ག་ས་ན་ལྷན་ཅིག་བྱེད་རྐྱེན་ཚོགས་བསགས་བྱ་ད་ཉེར་ལེན་དམིགས་རྣམ་སྐྱོང་ཡ་དེ་རེད། ད་འོག་ལ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་དགོས་ཡིན་ཙང། བྱང་ཆུབ་སེམས་དཔའི་སྡོམ་པ་མ་ལེན་པའི་སྔ་རོལ་དུ། གང་ལ་གང་འཚམ་ཞིག་ང་རང་ཚོ་བློ་ཡི་བྱིངས་ཤིག་རབ་སྟེ་ཕ་ག་ས་ན་སེམས་བསྐྱེད་དང་སེམས་ཐག་ཉེ་པོ་ཡོད་པ་ཅིག་སེམས་ཅན་གཞན་གྱི་བདེ་སྡུག་བསམ་སྟངས་དོགས་ཀྱིན་ཅིག། རང་དང་གཞན་གཉིས་ནི་གཞན་གཙོ་བྱེད་ཐུབ་མཁན་ཅིག་དགོས་པ་རེད། རང་དང་གཞན་གཉིས་གཞན་གཙོ་བྱེད་མི་ཐུབ་པར་རང་ཁོ་ན་གཙོ་བོ་བྱེད་མཁན་གཅིག་གིས་ཐེག་པ་ཆེན་པོའི་སེམས་བསྐྱེད་སྡོམ་པ་ལེན་ན་འགྲིག་གི་ཡོད་མ་རེད། དེ་དག་དང་པོ་སེམས་བསྐྱེད་ཀྱི་སྡོམ་པ་མ་ལེན་པའི་སྔ་རོལ་དུ་ག་རེ་བྱེད་ཀྱི་འདུག་བློ་དེ་ཕར་བལྟས་སུ་སྦྱངས་ནས་བློ་དེ་རྒྱ་བསྐྱེད་ནས་རེད་པ། ག་རེ་རྒྱ་བསྐྱེད་དགོས་རེད་ཟེར་ན་རང་དང་གཞན་གཉིས་ནི་གཞན་གཙོ་ཡིན་པ། ད་སོ་སོའི་རང་ཉིད་ཀྱིས་བེད་སྤྱད་ཀྱི། ད་ལུས་ངག་ཡིད་གསུམ་གྱི་བྱ་བ་ག་རེ་ཡིན་ན་སེམས་ཅན་གཞན་དོན་དག་གི་ཆེད་དུ་ཕར་སྒྲུབ་ཡག་གི་ཆེད་དུ་གང་ལ་གང་འཚམ་གྱི་བློ་སྦྱང་དགོས་རེད་བློ་སྦྱང་ཡག་དེ་ག་རེ་ཟེར་ན་ཉམས་ལེན་དམིགས་རྣམ་སྐྱོང་ཡག་དེ་རེད།

ད་ག་རེ་ཟེར་ན། ལུས་དང་དེ་བཞིན་ལོངས་སྤྱོད་དང་དུས་གསུམ་དགེ་བ་ཐམས་ཅད་ཀྱང་སེམས་ཅན་ཀུན་གྱི་དོན་སྒྲུབ་ཕྱིར་ཕངས་པ་མེད་པར་བཏང་བར་བྱ་ཟེར་ད། ད་མདོ་དེ་ནི་རང་དང་གཞན་གཉིས་ནི་ག་རེ་གཙོ་ཆེ་གི་རེད་གཞན་གཙོ་ཆེ་གི་རེད། ང་རང་གི་ལུས་ཡིན་ན་རེད་ལོངས་སྤྱོད་ཡིན་ན་རེད་དུས་གསུམ་དུ་བསགས་པའི་དགེ་བ་ཡིན་པ་ཐམས་ཅད་རང་གི་དོན་དུ་རྩ་བ་ཉིད་ནས་མི་འགྱུར་བ་གཞན་སེམས་ཅན་གྱི་དོན་འབའ་ཞིག

བློ་སྦྱོང་ཉམས་ལེན་བྱས་ནས་ཕན་ཐོགས་ཡོད་སྟངས་དེ་ཐེར་དྲུག་རིག་པོ་དེ་བཀོད་དགོས་པ་འདི་རེད་ད་ཐེར་དྲུག་རིག་པོ་དེ་ལ་ག་རེ་ཚིག་རྐང་བཞི་མི་འདུག་ཡོང་གི་མི་འདུག་གཅིག་རང་ཚིག་རྐང་བཞི་ཡིན་པ། ཐམས་ཅད་བཏང་བས་མྱ་ངན་འདས་བདག་བློ་མྱ་ངན་འདས་པ་སྒྲུབ། ད་དེ་འདྲའི་ཐམས་ཅད་བཏང་བ་ལ་དགོས་པ་ག་རེ་ཟེར་ན་དགོས་པ་ཡོད་རེད། རང་གི་ལུས་ལོངས་སྤྱོད་དགེ་རྩ་ཐམས་ཅད་སེམས་ཅན་ཕངས་སེམས་བཏང་པས་ན་རང་ཉིད་སེམས་ཅན་ཐམས་ཅད་ཀྱི་དོན་དུ་མི་གནས་པའི་མྱང་འདས་གོ་འཕང་ཐོབ་འགྲོ་གི་རེད་ད་འདི་དགོས་པ་འདི་རེད། བློ་སྦྱོང་ཉམས་ལེན་བྱས་ཚུལ་འདི་རེད་བ་སངས་རྒྱས་གོ་འཕང་ཐོབ་ཡ་ཆེད་དུ་རེད།

དེ་འདྲའི་བཏང་བ་འདི། ཅིག་ད་གཟ་དགོས་པ་ཉི་ཚེ་བ་ཙམ་རེད་ད་དེ་ལས་ཀྱང་དེའི་སྔོན་དུ་སེམས་ཅན་ཐམས་ཅད་ཀྱི་དཔེ་ཅིག་ཨ་བདེ་སྡུག་བསལ་ཡག་ཅིག་བཏང་པས་ན་ཁོ་བཏང་བ་ན་མཆོག་དེ་རེད་བ་དེ་སུ་རེད་ཐམས་ཅད་གཏོང་ཡ་ཆབས་གཅིག་སུ་དང་བ་ནམ་ཞིག་ན་ང་རང་ཚོ་ཐམས་ཅད་གཏོང་དགོས་ཡ་དུས་ཚོད་ཅིག་སླེབས་ཀྱི་རེད། ཡིན་མིན་ན་དེའི་སྔོན་དུ་སེམས་ཅན་གྱི་དོན་སྒྲུབ་ཡག་ཆེད་དུ་ཕར་བཏང་པ་ན་འདི་བཏང་བ་ན་ག་རེ་རེད་མཆོག་ཏུ་འགྱུར་ད་བྱིས་པ་དང་དང་རེད་ཐམས་ཅད་གཏོང་ཡ་ཆབས་གཅིག་ལ། སེམས་ཅན་རྣམས་ལ་བཏང་བ་མཆོག་ད་འདི་གོ་གི་འདུག་ག། ད་འདི་ནི་བཏང་ད་སྔ་དྲག་གི་མིན་འགྲོ་ད་འདི་ང་བེད་སྤྱོད་བྱེད་ཀྱི་ཏིས་བསྡད་ཀི་རེད་བ་སོ་སོ་བེད་སྤྱོད་བཏང་ཡ་དགོས་ཀྱི་རེད་བ་ཅིག་བསམ་བསམ་ཡོད་ན་འགྲིག་མ་རེད་ཟེར་ད་ནམ་ཞིག་ན་འཆི་བ་མི་རྟག་པ་ཐོག་ཏུ་བབས་ཡོང་དུས་ང་ལ་ཐམས་ཅད་བཞག་ནས་འགྲོ་གི་རེད་བ་ད་འདི་མ་སླེབས་སྔོན་བཏང་ན་ཡག་ཤོས་རེད་ཏིས་འོ་ད་ཐམས་ཅད་བཏང་ད་འདི་དུས་ང་ཚོ་མི་སུ་ན་ཅིག་གི་སོ་སོར་ཅིག་ག་རེད་ཏིས་འོ་ད་རང་དབང་མེད་པར་མི་གཞན་དག་ད་བཙན་པོ་དབང་ཡོད་འཕྲོག་པའི་བཟོ་འདྲ་རེད་མ་གཏོགས་སོ་སོའི་སེམས་གཏིང་ནས་ཕ་ཅིག

སྦྱིན་པའི་ཕར་ཕྱིན་རྫོགས་ནས་ཡིན་གཅིག་མིན་གཅིག་སེམས་ཅན་ཐམས་ཅད་དབུལ་བ་སེལ་དགོས་མ་རེད་ཟེར། ཁ་ཅིག་དོགས་པ་བཀོད་རེད་འོག་ལ་ཆུན་ཆུན་འོག་ནུབ་མོ། སངས་རྒྱས་དུ་སྦྱིན་པའི་ཕར་ཕྱིན་རྫོགས་ཟེར་གྱི་འདུག་བྱང་ཆུབ་སེམས་དཔའ་དུ་སྦྱིན་པའི་ཕར་ཕྱིན་རྫོགས་ཟེར་གྱི་འདུག་འོ་ན་སེམས་ཅན་གྱི་དབུལ་ཕོངས་ད་དུང་སེལ་ཐུབ་མི་འདུག་སེམས་ཅན་གྱི་དབུལ་ཕོངས་ད་དུང་དཔེ་ཅིག་མང་མང་འགྲོ་འདུག་ག་རེད། དོགས་པ་བཀོད་རེད། ད་དོགས་པ་བཀོད་ཡོད་འདུག་ང་ལ། སྦྱིན་པའི་ཕར་ཕྱིན་རྫོགས་ཟེར་སེམས་ཅན་གྱི་དབུལ་བ་སེལ་སེམས་ཅན་ཐམས་ཅད་དབུལ་བ་སེལ་བའི་སྐད་ཆ་མ་རེད།

ཉན་རང་རང་སྐྱེས་རྟོགས་སོ། དེ་ཉན་བཏང་ཡིད་བརྟན་པ་དགེ་བ་ང་དགོས། དེ་ལུས་དགེ་བ་དེ་ང་ཐར་པ་ཐོབ་དགོས་འདུག་ཟེར་ལག་པ་རོག་རང། ད་བྱང་ཆུབ་སེམས་དཔའ་དེ་ཚོས་དགེ་བ་ཕར་བཏང་ག་ཟེར་སྦྱིན་པ་ཕར་བཏང་ལུས་ལོངས་སྤྱོད་ག་རེ་སྐལ་ཅིག་དང་སྦྱིན་པ་བཏང་བ་དེ་ཁོ་ཚོ་དེ་ཡིན་རེད་བ་སྦྱིན་པ་བཏང་བ་ལས་བྱུང་བའི་དགེ་བ་དེ་ཡང་ཁོ་ཚོ་དག་རང་ཁོ་ཚོ་ཕར་བསྔོ་ཤེས་དགོས་རེད་ཟེར་འདུག་བ་འདི་སྦྱིན་པའི་ཉམས་ལེན་ཟེར་དེ་འདྲ་ཞིག་རེད་བྱང་ཆུབ་སེམས་དཔའི་སྦྱིན་པའི་ཕར་ཕྱིན་ཟེར་དེ་འདྲ་ཞིག་ཕ་ཕར་ཕྱིན་ཟེར། སྦྱིན་པའི་རྒྱུ་ཙམ་དུ་མ་ཟད་ག་ཟེར་ན། རྒྱུ་ཙམ་དུ་མ་ཟད་ག་ཟེར། བཏང་བའི་རྫས་རྫས་དེ་ལས་རྫས་དེ་ཙམ་དུ་མ་ཟད་རྫས་དེ་ལས་བྱུང་བའི་དགེ་བ་དེ་ཡང་ཕར་ཁ་ཐུག་བཏང་བཞག་དགོས་རེད་ཟེར་འདུག་ཨོ་འདི་འདྲ་ཟེ་འཁོར་གསུམ་མི་དམིགས་པའི་རྒྱས་བཏབ་པའི་ཐོག་ནས་ཨོ་འདི་འདྲ་ཟེ་རེད་ད་ང་ཚོ་དངོས་ནས་ང་རང་ཚོ་གཅིག་ཁེངས་པ་བཏང་བཞག་ན་ཡག་པོ་ཡོད་ས་རེད་བ་ཁེངས་པ་བཏང་ན་ཡག་པོ་ཡོད་སྲིད་རེད། ཉི་མ་བླ་རྒན་ཞིག་བྱུང་རེད་ཟེར་འདུག། ཟླ་གཉིས་ང་ཚོ་དཔེ་ཁྲིད་གིན་ལག་ཏུ་སོང་འདུག་རྒྱུད་སྨད་ལ་བླ་རྒན་བྱུང་རེད་ཟེར་ཇི་ལྟར་བླ་རྒན་དེས་དཔེ་ཆ་བཏོན་ས་ཡག་པོ་ཡོད་རེད་ཟེར་འདུག་བླ་རྒན་ཇི་ལྟར་ས་ས་ས་བདེ་ཡིན་ཡིན་ས་རེད་བ།

མིའི་བྱིའུ་ལྟ་བུའི་དུག་སེལ་ཡག་པོ་ལོག་འདུག་ད་མིའི་བྱིའུ་ལྟ་བུ་ག་རེ་ན་སོང་ད་ཕལ་ཆེར་དེ་གཅིག་ཡོད་ས་རེད་ལྷ་ཡི་དགེ་ཕྲུག་ཁ་ཅིག་དགེ་ཕྲུག་དེ་སྤྱང་པོ་ཅིག་མེད་འགྲོ་གཅིག་ཡོད་ས་རེད་ཟེར་ཡག་ལྟ་དུས་ཨ་ནི་དེ་ཡང་དེའི་དུག་སེལ་ཁ་སང་རས་རེ་ཅིག་ཡག་འདུག་སྐབས་ཤེས་ཤ་ཟིག་འདུག་སང་རས་བཀབ་ཡོད་འདུག་ང་ད་རས་དེ་ག་རེ་ན་དེ་གཅིག་ཡོད་ས་རེད་གིང་དེ་ག་རྩ་ཆེ་བ་ཅིག་ཡོད་ས་རེད་རས་བཀབ་ཡོད་རས་མ་ཁ་ཆུ་འདུག་ཨ་ནི་དེ་ན་གིང་དངུལ་ཆ་ཚང་དེ་ག་ནས་ཐོབ་མི་རྒྱབ་ཅེས་ཅིག་རས་ན་རས་བཏུམ་རས་ན་རས་བཏུམ་ཅེས་དེ་ན་བཤད་ཤ་ཟིག་འདུག།

རྒྱལ་བ་དེ་ཡོང་གི་རེད་འོ་འདུག་ཟེར་རེད། ཟུར་དང་ད་བློ་སྦྱང་གི་འདུག་ཨ། རང་གཅེས་པར་འཛིན་པའི་གཅེས་འཛིན་གྱི་སྐྱོན། ད་གཞན་གཅེས་པར་འཛིན་པའི་ཡོན་ཏན་དེ་ཚོ་བསམ་དང་ནི་ད་རང་གི་དཔེ་གཅིག་བདེ་སྡུག་དང་གཞན་གྱི་བདེ་སྡུག་གཞན་གྱི་བདེ་སྡུག་གལ་ཆེ་གི་རེད། རང་ཉིད་ལ་ག་རེ་ཡོད་པ་ནི་གཞན་གྱི་དོན་དུ་བཏང་དགོས་རེད་ད་བློ་སྦྱང་གི་འདུག་ཨ། དེ་འདྲའི་བློ་ཕར་རྒྱ་བསྐྱེད་འོ་ད་སྦྱང་ན་འདུག་ཟེར་རེད། སེམས་བསྐྱེད་དངོས་སུ་འདི་ཁ་ཐུག་སྐྱེ་གི་མ་རེད་དཀའ་ལས་ཁག་པོ་རེད། ཡག་འདི་བྱེད་ད་སྤྱོད་འཇུག་འཁྲིད་སྟངས་བྱེད་འདུག་ཟེར་བ་དང་པོ་བློ་རྒྱ་བསྐྱེད་བཅུག་ཨ་དེ་ནས་གཞན་གདོང་པ་འབོག་ཆོག་བྱས་ཨ་དེ་ནས་གཞན་ནི་ད་རྩོལ་བཅས་དང་རྩོལ་མེད་ཀྱི་མྱོང་བ་ཐོན་ཨ་ཞེས་སྦྱང་བཅུག་སེམས་རྒྱུད་ལ་བསྐྱེད་བཅུག་ཡ་འདི་སྤྱོད་འཇུག་གི་དཔེ་གཅིག་གདུལ་བྱ་འཁྲིད་སྟངས་འདི་རེད། ཡང་དེ་བྱས། ད་དེ་ནས་ག་ཟེར་ན་ལུས་ཇི་ལྟར་དུ་གཏོང་ཡག་དེ་རེད་ད་ང་ཚོ་ལུས་འདི་བཏང་དགོས་རེད་ཟེར་བ་ད་དེ་འདུག་ཨ། བདག་ནི་བདག་གིས་ལུས་བདག་གིས་ལུས་ཅན་ཐམས་ཅད་ལ་ལུས་འདི་ཅི་བདེར་བྱིན་ཟིན་གྱིས་རྟག་ཏུ་གསོད་དང་སྨད་པའམ་བརྡེག་སོགས་ཅི་དགར་བྱེད་ལ་རག་ད་ཉིན་མོ་དེ་རིང་ནས་བཟུང་ནས་ང་དཔེ་བློ་སྦྱོང་ཉམས་ལེན་བྱེད་ཀྱི་གང་ཟག་ཅིག་ཡིན་པ་ཡིན་ཙང་ཉིན་མོ་དེ་རིང་ནས་བཟུང་ནས་ངའི་ལུས་འདི་བདག་གི་ལུས་འདི་བདག་གིས་སངས། ཨ་ཅིག་ལུས་ཅན་ཐམས་ཅད་ལ་བདག་གིས་སོ་སོ་རང་ཉིད་བཅས་བདག་གིས་ཨ་ལུས་ཅན་སེམས་ཅན་ཐམས་ཅད་ལ་ཉིན་མོ་དེ་རིང་ནས་ག་རེ་ལུས་འདི་ཅི་བདེར་བྱིན་ཟིན་ཡིན་ད་ཅི་བདེར་ནི་སྤྱི་ཚོགས་ངང་ཁྱེད་རང་ཚོ་ག་རེར་བེད་སྤྱོད་གཏང་དགོས་ནས་གཏང་ཟེར་ཡ་སོ་རེད་ད་ལོ་ངོ་ག་རེ་ཅི་དགོས་ནས་སྤྱོད། འོ་དེ་ཅི་བདེ་དེར་ཁྱེད་རང་ཚོ་ག་རེ་བེད་སྤྱོད་བྱས་ནས་བྱོས་ད་བྱིན་ཟིན། བྱིན་ཟིན་པ་ཡིན་ཙང་རྟག་ཏུ་གསོད་དང་སྨད་པ་འདི་ཚོ་བྱས་ཅག་ད་ཉིན་མོ་དེ་རིང་ནས་སེམས་ཅན་ཐམས་ཅད་ཀྱི་སེམས་ཅན་གཞན་ཞིག་སོ་སོའི་ལུས་ལ་བེད་སྤྱོད་ང་ཚོ་མ་སོན་གསོད་ཡག་གི་ད་ཅིག་དུད་འགྲོའི་ཅིག་འཐབ་རྩོད་བྱས་པས་ནས་ཡང་སྨད་ར་དང་ཡང་ཡང་ན་བརྡེག་པ་ལ་སོགས་པ་ག་རེ་བྱས་པས་ནས།

ག་ཞའི་རྒྱུ་བྱེད་ཀྱང་བདག་གི་ལུས་འདི་བྱིན་ཟིན་གྱིས། དེའི་ཁ་ཏས་ཅི་བདག་གི་ལུས་ནི་ད་སེམས་ཅན་ཐམས་ཅད་ལ་ཕར་བསྔོས་ཚར་ཡིན་བྱིན་ཟིན་ཡིན། དེའི་ཁ་ཏས་ཅི་ཞིག་དེ་ལ་ཁ་ཏ་བྱ་ཡག་ཡོད་མ་རེད་ད། དག་དུར་དགའ་བཞི་བོ་ལས་བཟོས་པ་ཀོ་ཡང་རེད། ངའི་ལུས་དེ་ཁྱེད་རང་ཚོའི་ལུས་ཡིན། ཁྱེད་རང་ཚོ་ག་རེ་བྱེད་ན་བྱེད་བསད་ན་བསད་གཏུབ་ན་གཏུབ་ག་རེ་བེད་སྤྱོད་བཏང་ན་གཏོང། ཨོ་བདུན་ཁྲི་བཅུ་ལྔ་ཆེ་ཤོས་དུས་ང་ལ་རྒྱགས་པ་བཞི་བཅུ་དགོས་ཟེར་རེད། སེམས་ཅན་གཞན་དག་ཅིག་ཅིག་བྱེད་རོགས་གྱིས་སུ་དང་བ་སུ་སུ་བས་ངེས་པར་དུ་བྱེད་ཀྱི་རེད་བ་ག་རེ་ཟེར་ངའི་ལུས་དེ་ཁོ་ལ་བྱིན་ཚར་ཡང་ད་ཁོས་ག་རེ་བྱེད་ཟིན་ན་བྱེད་རྒྱུ་རེད་བསམ་བསམ་ཞེས་བློ་སྦྱོང་གི་ཉམས་མྱོང་ཡོང་གི་འདུག་བ་དེ་ཟེར་རེད། བདག་གི་ལུས་འདི་བྱིན་ཟིན་གྱིས་དེའི་ཁ་ཏས་ཅི་ཞིག་བྱ། ད་དེ་ལ་ཕ་གི་སེམས་ཅན་ཅིག་ང་ལ་གནོད་པ་བྱེད་ཀྱི་འདུག་འགྲིག་གི་མི་འདུག་ང་ལ་བརྡེག་གི་འདུག་འགྲིག་གི་མི་འདུག་ང་ལ་ཅོ་འདྲི་བྱེད་ཀྱི་འདུག་ག་ཞ་བྱེད་ཀྱི་འདུག་ང་ལ་ལུས་ལ་རྩེད་མོ་བྱེད་ཀྱི་འདུག་འགྲིག་གི་མི་འདུག་རྩ་བ་ནས་ལབ་རྒྱུ་ཡོད་མ་རེད་ད་དེའི་ཁ་ཏས་ཅི་ཞིག་བྱ་ཟེར་དེ་རེད། དེ་ལ་གནོད་པར་མི་འགྱུར་ལས་གང་ཡིན་པ་བྱེད་དེ་ལ་གནོད་པར་མི་འགྱུར་ལས་གང་ཡིན་པ་བྱེད་དུ་ཆུག་ཟེར་ད་ཁོ་རང་ལ་གནོད་པ་མི་འགྱུར་ལས་ག་རེ་ན་བྱེད་དུ་བཅུག་དགོས་རེད། ད་གནོད་པའི་ལས་དེ་ཚོ་ཕར་བྱེད་བཅུག་རྒྱུ་ཡོད་མ་རེད་དཔེར་ན་ང་རང་ཚོ་དགེ་སློང་ལྟ་བུ་ཡིན་ན་ཁྱིམ་པ་ཡིན་ན་ད་མི་གཞན་དག་ཅིག་ང་རང་སྲོག་ལ་ཉེ་གི་འདི་བྱེད་རྒྱུ་ཡོད་མ་རེད་གལ་སྲིད་ཁོ་ལ་ག་རེ་རེད་ཅིག་མི་ཟེར་བས་ད་ཅིག་སྲོག་གཅོད་ལས་ཤུགས་ཆེ་བོ་ཡིན་དགོས་རེད་པ་དེ་འདྲ་བྱེད་རྒྱུ་ཡོད་མ་རེད་ད་ཁོ་ཉེན་ཁ་ཚ་བོ་རེད་པ་དོ་དེར་ཁོ་རང་གི་ལམ་ཡག་པོ་ཅིག་ཁྲིད་ཡག་ལ་ཁོ་རང་ག་རེ་བེད་སྤྱོད་བཏང་ནས་འགྲིག་གི་སོ་དེ་སྲིད་མི་འགྲོ་དེ་ལ་གནོད་པར་མི་འགྱུར་བའི་ལས་གང་ཡིན་པ་བྱེད་དུ་ཆུག་དེ་བྱས། ད་འདི་བྱས་ད་ག་རེ་ཟེར་ན་འོ་ལགས་སོ་བློ་སྦྱོང་གི་ལུས་གཞན་དོན་དུ་སྨོན་ལམ་བཏབ་པ་ད་ང་རང་ཚོའི་ལུས་འདི་ག་རེ་ཟེར་ན་གཞན་གྱི་དོན་དུ་ཕར་སྨོན་ལམ་བཏབ་ཡ་དེ་རེད་བདག་ལ་དམིགས་ནས་ནམ་དུ་ཡང་འགའ་ཡང་དོན་མེད་མ་གྱུར་ཅིག་ཟེར་བདག་སོ་སོ་རང་ཉིད་ཀྱི་ལུས་དེ་ལ་དམིགས་ནས་སེམས་ཅན་སུ་འདྲ་ཞིག་གིས་འགའ་ཡང་དོན་མེད་མ་གྱུར་ཅིག་ཟེར་བདག་ལ་དམིགས་ནས་བདག་གིས་ནི་གང་གིས་ནི་ཁྲོའམ་དད་པའི་སེམས་བྱུང་ན་དེ་ཉིད་རྟག་ཏུ་དེ་དག་གི་དོན་ཀུན་འགྲུབ་པའི་རྒྱུར་གྱུར་ཅིག་ཟེར་བདག་སོ་སོ་རང་ཉིད་ལ་སུའི་མི་སུ་འདྲ་ཞིག་བལྟས་པ་ཡིན་ནའི་གང་ཟག་སུ་འདྲ་ཞིག་བལྟས་པ་ཡིན་ནའི་དེ་དག་གི་དོན་མེད་མ་གྱུར་བར་ཤོག་ངའི་ལུས་འདི་མཐོང་བ་ཙམ་ནས་ཁོ་ཚོ་དོན་དང་ལྡན་པ་འབྱུང་བར་ཤོག་སྨོན་ལམ་བརྒྱབ་ད་མདོར་བསྡུས་ན་སོ་སོའི་ལུས་སྦྱོར་བ་ལུས་དེ་མི་སུས་བལྟས་པ་ཡིན་ནའི་འདྲ་མི་སུས་མཐོང་བ་ཡིན་ནའི་ལྟ་བ་དང་མཐོང་མཁན་དེ་ཚོ་ལ་དོན་དང་ལྡན་པ་འབྱུང་བར་ཤོག་དོན་མེད་མ་གྱུར་བར་ཤོག་ཟེར་སྨོན་ལམ་བཏབ་པ་རེད་འདུག་ཟེར་རེད། བདག་ལ་དམིགས་ནས་ནམ་དུ་ཡང་ཁྲོའམ་དད་པའི་སེམས་བྱུང་ན། དེ་ཙམ་དུ་མ་ཟད་སོ་སོ་རང་ཉིད་ལ་དམིགས་ནས་མི་གཞན་དག་གིས་འགའ་ཞིག་ང་རང་ཚོར་ཁྲོ་བ་སྐྱེས་ཀྱི་རེད་འགའ་ཞིག་དད་པ་སྐྱེས་ཀྱི་རེད་ད་ཁྲོ་བ་སྐྱེས་ཀྱི་ཡིན་ན་དད་པ་སྐྱེས་ཀྱི་ཡིན་ན་སུ་འདྲ་ཞིག་ཡིན་ནའི་དེ་དག་ཐམས་ཅད་ལ་ག་རེ་ཟེར་ན་ཁོའི་དོན་དག་ཐམས་ཅད་འགྲུབ་པའི་རྒྱུར་ཕར་འགྲོ་བར་ཤོག་ཕ་ནི་ཁྲོ་བ་ཞིག་སྐྱེས་མཁན་ཡིན་ནའི། ངའི་ལུས་འདི་ལ་དམིགས་ནས་ཁྲོ་བ་སྐྱེ་གི་ཡིན་ན་ང་ལ་དམིགས་ནས་ཁྲོ་བ་སྐྱེ་གི་ཡིན་ན་ཁོ་དོན་དང་ལྡན་པ་ཅིག་ཕར་ཡོང་བ་ཤོག་སི་འདུག་སི་རེད་ཁྲོ་འམ་དད་པའི་སེམས་བྱུང་ན་དེ་ཉིད་རྟག་ཏུ་དེ་དག་གི་དོན་ཀུན་འགྲུབ་པའི་རྒྱུར་གྱུར་ཅིག་ད་འདུག་སི་རེད། ད་ཁ་སང་གསུངས་སོང། བྱང་ཆུབ་སེམས་དཔའ་དེ་ཚོས་སྨོན་ལམ་རྒྱག་གི་ཡོད་སི་རེད་བ། སེམས་ཅན་གཞན་དག་གི་སོ་སོར་ཕན་པ་བྱས་ན་ད་ཡིན་རེད་བ། ཐ་ན་གནོད་པ་ཅིག་བྱས་པ་ཡིན་ནའི་ཡང་ཁོ་ལ་ག་རེ་ཟེར་ན་དེ་བས་བདེ་བ་འབྱུང་བ་ཤོག་སི་སྨོན་ལམ་རྒྱག་བ་འདི་རེད་བས། ཁྲོ་བ་ཅིག་བྱས་པ་ཡིན་ནའི་དད་པ་ཅིག་བྱས་པ་ཡིན་ནའི་ཁྲོ་བ་བྱེད་མཁན་གྱི་གང་ཟག་དེ་ཚོ་ལ་ཡང་ཁོ་རང་ཚོ་མི་འདོད་པའི་སྡུག་བསྔལ་སེལ་ནས་འདོད་པའི་བདེ་སྐྱིད་འགྲུབ་ཡག་རྒྱུར་འགྲོ་བ་ཤོག་སི་དེ་ཁ་སང་སྔ་མ་ཞུས་ཡིན་པ།

དེ་ཡང་དྭངས་ན་ཞེས་དྭངས་མོ་ལྔ་སྟེ་དེའི་དྭངས་འཁོར་ལྔ་སྡེ་བཟང་པོ་དྲིལ་ཏོ། གནས་སྐབས་ཁོ་རང་ཚོས་བྱང་ཆུབ་སེམས་དཔའི་སྐུ་ལུས་ལ་ཐོ་འཚམ་པའི་བསམ་པ་བྱས་པ་ཡིན་ཙང་རྣམ་སྨིན་གྱི་འབྲས་བུ་མྱོང་བ་རེད་ཡིན་ནའི་མཐར་དེ་ལ་བྱང་ཆུབ་སེམས་དཔའི་བློས་བཏང་མི་འདུག་བའོ་དེ་འདྲ་བུ་འབྱུང་དགོས་ཟེར། དོན་ཀུན་འགྲུབ་པའི་རྒྱུར་གྱུར་ཅིག། འོ་དུ་ཟེར། ད་ང་ཚོ་ལྟ་བུ་ཡང་ཡོང་གི་མ་རེད་བ། ཁྲོ་འམ་དད་པའི་སེམས་བྱུང་ན། ད་ཁྲོ་བ་བྱུང་ན་ནི་ང་ཚོ་ཕར་ཁྲོ་བ་གཅིག་རེད་མ་གཏོགས་ཚུར་ཁྲོ་བ་བྱེད་དུས་ང་ལ་འོ་ད་དཔེ་ཅིག་ཁྱེད་རང་དཔེ་ཅིག་གནས་སྐབས་ཀྱི་འདོད་དོན་ཐམས་ཅད་འགྲུབ་པར་ཤོག་ཕར་བསྔོ་བ་བྱས་ན་ག་ལས་ཁག་པོ་རེད་བ།

དེ་བཞིན་ཕྱར་ཀ་གཏོང་ཡང་རུང་ཐམས་ཅད་བྱང་ཆུབ་སྐལ་ལྡན་གྱུར། ད་གཞན་དག་གིས་སོ་སོ་རང་ཉིད་ལ། དངོས་སུ་མདུན་ལབ་པའི་ཚིག་སྙན་པོ་ལབ་པ་ནས་ཁ་ཟེར་རམ་ཟེར་དུས་སྐབས་ལ་དངོས་སུ་ལབ་པའི་སྐད་ཆ་རེད། ད་མདོ་གནོད་ལན་ལ་ག་ས་ན་ཕན་བདེ། ཚུར་གནོད་པ་བྱས་པ་དེ་ལ་གནོད་པ་དེ་ལ་ཕར་གནོད་པའི་ལན་དེ་ལ་གནོད་པ་མ་ཡིན་པ་བྱས་གནོད་པའི་ལན་དེ་ལ་ཕར་ཕན་བདེ་སྒྲུབ་ཡག་དེ་ཉམས་ལེན་དེ་རེད། གང་དག་བདག་ལ་ཁ་ཟེར་རམ་གཞན་དག་གནོད་པར་བྱེད་པའམ། དེ་བཞིན་ཕྱར་ཀ་གཏོང་ཡང་རུང་ཐམས་ཅད་བྱང་ཆུབ་སྐལ་ལྡན་གྱུར། དེ་རེད་བ། སོ་སོ་ལ་ཚུར་གནོད་པ་ཚིག་དངོས་སུ་ལབ་པ་ནི་ཁ་ཟེར་རེད། གཞན་དག་གིས་ག་ས་ན་འཇིགས་ཉིན་གནོད་པར་བྱེད་པའམ་ཡང་ན་ག་ས་ན་དེ་བཞིན་ཕྱར་ཀ་ཟེར་དུས་འཕྱ་སྨོད་བྱེད་པ་རེད། དེ་བཞིན་དུ་སོ་སོ་ལ་ཕྱར་ཀ་འཕྱ་སྨོད་དེ་འདྲ་བྱེད་མཁན་ཡོད་པ་ཡིན་ན་དེ་དག་ཐམས་ཅད་ག་ས་ན་ཨང་ཅིག་བྱང་ཆུབ་ཐོབ་པའི་པའི་སྐལ་བ་དང་ལྡན་པའི་གང་ཟག་ཞིག་འགྱུར་བར་ཤོག། ང་ལ་ཚིག་རྩུབ་པོ་དང་ང་ལ་ག་ས་ན་འཇིགས། འཕྱ་སྨོད་བྱེད་པ་དེ་ལ་བརྟེན་ནས་ཁོ་ག་ས་ན་ག་ས་ན་བྱང་ཆུབ་ཐོབ་པའི་སྐལ་བ་དང་ལྡན་པའི་གང་ཟག་ཅིག་འགྱུར་བར་ཤོག་ཟེར་ཕར་འདུག་སེ་བསྔོ་བྱེད་དགོས། ད་གནོད་པའི་ལན་འདི་ལ་ག་རེ་བྱེད་ཀྱི་འདུག། ཕན་པ་འདོགས་ཀྱི་འདུག་མ་གནོད་པའི་ལན་འདི་ལ་གནོད་པ་བྱེད་ཀྱི་མི་འདུག་བ། ང་རང་ཚོ་ནི་གནོད་པའི་ལན་འདིར་ག་རེ་བྱེད་ཀྱི་རེད། གནོད་ལན་བྱེད་ཀྱི་རེད། གནོད་པའི་ལན་ཚུར་གནོད་པ་གཅིག་བྱས་ན་ཕར་གནོད་པ་ག་ཚོད་ཡོད་རེད། གནོད་པ་གཉིས་ཡོད་རེད། ཕར་ཚུར་གནོད་པ་གཉིས་བྱས་ན་ཕར་བཞི་ལྡབ་ལྡབ་བྱེད་ཀྱི་རེད་མ་གཏོགས་དུས་འདོད་པ་གང་མ་རེད། ག་རེ་ཟེར་ན་ང་ཚོ་ད་ཅིག་གི་ཁོང་ཁྲོའི་གཞན་དབང་དུ་སོང་ཉོན་མོངས་གཞན་དབང་དུ་སོང་བྱས་ནས་ཧ་ལས་པའི་སྡུག་ཆགས་རེད་འདུག་བ། དངོས་གནས་བྱས་ན་བྱང་ཆུབ་སེམས་དཔའ་དེ་ཚོ་གནོད་པའི་ལན་དེ་ལ་གནོད་པ་མ་བྱས་གནོད་པའི་ལན་དེ་ལ་ཕན་བདེ་འབའ་ཞིག་བྱེད་ཀྱི་འདུག་བ། དེ་བྱས་ཙང་ཐམས་ཅད་བྱང་ཆུབ་སྐལ་ལྡན་གྱུར་ཟེར་དེ་གསུངས་ཀྱི་འདུག་བ། ཨོ་འདུག་སེ་རེད། ཡང་དེའི་རྗེས། ད་བདག་ནི་མགོན་མེད་རྣམས་ཀྱི་མགོན། ལམ་ཞུགས་རྣམས་ཀྱི་དེད་དཔོན་དང་བརྒལ་འདོད་རྣམས་ཀྱི་གྲུ་དང་གཟིངས་དང་ཟམ་པ་ཉིད་དུ་གྱུར། བདག་ནི་ག་སའི་མགོན་མེད་པ་རྣམས་ཀྱི་མགོན་དུ་འགྱུར་བར་ཤོག། ལམ་ཞུགས་རྣམས་ཀྱི་སྡེ་དཔོན་དང། ད་ལམ་དུ་འགྲོ་མཁན་རྣམས་ཀྱི་དེད་དཔོན་ཟེར་དུས་མགོ་ཁྲིད་མཁན་དེ་ལ་དེད་དཔོན་ཟེར་བ། ང་ཚོ་གཅིག་གིས་དེད་དཔོན་ཟེར་དུས་སྐབས་ལ་གྲུ་གཏོང་མཁན་ལ་དེད་དཔོན་ཟེར་བ། འགའ་དང་ལམ་ཁྲིད་དེ་ལ་དེད་དཔོན་ཟེར་བ། ལམ་དུ་ཞུགས་པ་རྣམས་ཀྱི་དེད་དཔོན་དུ་འགྱུར་བར་ཤོག། བརྒལ་འདོད་རྣམས་ཀྱི་གྲུ་དང་ཆུ་ཕ་རོལ་ལ་བརྒལ་འདོད་གང་ཟག་ཡིན་ན་དེའི་གནས་སྐབས་དགོས་མཁོ་ཆེ་ཤོས་ག་རེ་གྲུ་འདི་རེད་བ།

མདོར་བསྡུས་ན་ང་རང་ཚོ་སེམས་ཅན་ཐམས་ཅད་ཀྱི་བྲན་ལྟ་བུ་ཡིན་བསམ་བསམ་བློ་སྐྱེ་དགོས་ད་བྲན་རེད་པ་ད་སེམས་ཅན་ཐམས་ཅད་ཀྱི་བྲན་ཟེར་དུས་སྐབས་ལ་ཁོ་རང་ཚོ་གི་འདོད་པ་ག་རེ་ཡིན་ན་སྒྲུབ་སྒྲུབ་མཁན་གྱི། ད་སྡུག་བསྔལ་སེལ་ཡག་རེད་བདེ་བ་སྒྲུབ་ཡག་དེ་དག་ཐམས་ཅད་ཀྱི་ཅིག་བྲན་ལྟ་བུ་ཅིག་ང་ཡིན་བསམ་བསམ་ཞིག་བསམ་དང་ད་ག་རེ་ཟེར་ན་སེམས་ཅན་ཐམས་ཅད་རང་དང་འབྲེལ་མེད་མ་རེད་པ། རང་གི་འབྲེལ་ཡོད་དེ་ཡང་གཉེན་གྱི་དམ་པ་མ་གྱུར་པ་ཤ་སྟག་ཆགས་རེད་པ་ད་མ་ཡི་བྲན་ཆགས་ན་འགྲིག་གི་རེད་པ་ནམ་རྒྱུན་ང་ཚོ་འཇིག་རྟེན་འགྲོ་སྟངས་བརྩིས་པ་ཡིན་ན་སྤུ་གུ་དང་སོ་སོའི་མ་གི་བྲན་རེད་པ་མ་གི་གཡོག་ཟེར་ནས་མི་འདུག་ལས་ཀ་ཅིག་ཡོད་ན་མིན་ན་སྤུ་གུ་དེ་བྱེད་ཀྱི་རེད་པ་ད་ང་རང་ཚོ་མ་གི་མ་རྒན་སེམས་ཅན་ཐམས་ཅད་ཀྱི་བྲན་ཡིན་བསམ་བསམ་ཞིག་བྱས་ན་འགྲིག་གི་འདུག་བ། བདག་ནི་ལུས་ཅན་བྲན་འདོད་པ་ཀུན་གྱི་བྲན་དུ་འགྱུར་བར་ཤོག། དེ་ནང་བཞིན་ཡིད་བཞིན་ནོར་བུ་བུམ་པ་བཟང་རིག་སྔགས་གྲུབ་དང་སྨན་ཆེན་དང་དཔག་བསམ་གྱི་ནི་ཤིང་དག་དང་ལུས་ཅན་རྣམས་ཀྱི་འདོད་འཇོར་གྱུར། ད་མདོར་བསྡུ་ན་ཡིད་བཞིན་གྱི་ནོར་བུ་དང་བུམ་པ་བཟང་པོ་དང་རིག་སྔགས་གྲུབ་དང་སྨན་ཆེན་དང། དེ་ནང་བཞིན་དཔག་བསམ། དཔག་བསམ་གྱི་ནི་ཤིང་དག་དང་ལུས་ཅན་རྣམས་ཀྱི་འདོད་འཇོར་གྱུར། ད་འདོད་འཇོ། འདོད་པ་ཡོངས་སུ་བསྐངས་ཏེ་དངོས་པོ་ཀྱང་ཡང་དག་འདོད། ཡིད་བཞིན་ནོར་བུ་བྱས། བུམ་པ་བཟང་པོ་བྱས། རིག་སྔགས་གྲུབ་པ་བྱས། སྨན་ཆེན་བྱས། དཔག་བསམ་གྱི་ཤིང་དེ་ཚོ་ག་རེ་ཟེར་ན། འདོད་པ་ཡོད་དོ་ཅོག་ཀུན་འཐོན་མཁན་གྱི་ད། ང་ཚོ་ཅིག་འཇིག་རྟེན་གྱི། ནོར་བུ་འདུག་སེ་རེད།